མིག་ལ་སོགས་པ་བཅུ་གང་ཡང་གཟུགས་ཡིན་པའི་ཕྱིར་དང་སྐྱེ་མཆེད་དང་ཁམས་ཐམས་ཅད་ཀྱི་ཆོས་ཡིན་པའི་ཕྱིར་ཞེ་ན་འདི་རྩོད་པ་ཅི་དགོས་སམ་རྩོད་པ་འདི་ལན་གང་དུ་གླེང་ཡོད་དྲན་ཟེར་བ། ཡང་འདི་བཞིན་ད་ག་ས་ག་རེད། གྲངས་ངེས་བྱེད་གོ་རིམ། གོ་རིམ་འདི་ལ་ཡང་ག་རེ་རིམ་ནི་རགས་དང་ཀུན་ཉོན་མོངས་སྣོད་སོགས་དོན་ཁམས་ཇི་བཞིན་ནོ། འོ་ད་ལྟ་ཕུང་པོ་ལྔ་ཡི་གོ་རིམ་འདི་གཙོ་བོར་གསུངས་གོ་རང་ཕུང་པོ་ལྔ་གོ་རིམ་འདི་འདུག་སེ་ཁྲིད་དགོས་ཡ་འདི་གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུ་ཤེས་ཕུང་པོ་འདུ་བྱེད་ཀྱི་ཕུང་པོ་རྣམ་ཤེས་ཕུང་པོ་ལྔ་པོ་འདི་གོ་རིམ་དེ་འདྲ་ཡོད་ཡ་འདི་རྒྱུ་མཚན་ག་ཅི་རེད་རིམ་ནི།

འདུ་བྱེད་ད་ལྟ་དེ་ནས་མར་ག་རེ་ཟེར་ན། སྐྱེ་མཆེད་དྲུག་གོ་རིམ་དེ་རེད་སྐྱེ་མཆེད་དྲུག་སོ་ནོ་མིག་གི་མིག་གི་རྣ་བའི་སྐྱེ་མཆེད་སྣའི་སྐྱེ་མཆེད་ཡིད་ཀྱི་སྐྱེ་མཆེད་བར་དེ་རེད་བ་སྐྱེ་མཆེད་དྲུག་གོ་རིམ་དེ་ཡང་ག་རེ་ཟེར་ན་ད་ལྟའི་དོན་ཕྱིར་དང་པོ་ལྔ་གཞན་ནི་ཆེས་རིང་མྱུར་རེ་ཞིག་ད་ལྟའི་དོན་ཕྱིར་དང་པོ་ལྔ་འབྱུང་བ་ལས་གྱུར་བཞི་འབྱུང་བ་ལས་གྱུར་དོན་ཅན་བཞི་གཞན་ནི་ཆེས་རིང་མྱུར་ཡང་ན་ཇི་ལྟར་གནས་བཞིན་རིམ་ཟེར་བ་དེ་ལ་ཡང་རྒྱུ་མཚན་གཉིས་སུ་གསུངས་སོ། ད་དབང་པོ་དྲུག་ནང་དེ་ནས་དང་པོ་ལྔ་སྔོན་ལ་བསྟན་ཏེ། ཐ་མ་ཡིད་ཀྱི་དབང་པོ། ཡིད་ཀྱི་སྐྱེ་མཆེད་ཅིག་ཐ་མར་བཞག་པའི་རྒྱུ་མཚན་ག་རེ་ཟེར་ན་དང་པོ་ལྔ་འདི་ད་ལྟ་བའི་དོན་ཅན་རེད་ཡིད་ཀྱི་སྐྱེ་མཆེད་ནི་འདས་མ་འོངས་གསུམ་ཀའི་དོན་ཅན་ཡིན་ཙང་དང་པོ་ལྔ་འདི་དང་པོར་བསྟན་པ་རེད། ད་དེའི་ནང་ནས་ཀྱང། འོ་ལགས་སོ། ལུས་ཀྱི་དབང་པོ་འདི་ཐ་མར་བཞག་ནས། དང་པོ་བཞི་འདི་སྔོན་ལ་བསྟན་པའི་རྒྱུ་མཚན་ག་རེ་ཟེར་ན། དང་པོ་ལྔ་དང་པོ་བཞི་པོ་འདི། འོ་ལགས་སོ། འབྱུང་འགྱུར་གྱི། འབྱུང་འགྱུར་གྱི་འོ་ལགས་སོ་གཟུགས་ཁོ་ན་ཡུལ་དུ་བྱས་པ་རེད། ལུས་ཀྱི་དབང་པོ་དེ་འབྱུང་བ་དང་འབྱུང་འགྱུར་གཉིས་ཀའི་གཟུགས་ཡུལ་དུ་བྱས་པའི་ཆ་ནས་ཡང་ལུས་ཀྱི་དབང་པོ་དེ། ཐ་མ་དེ་བཞག་རེད་དང་པོ་ལྔ་ནང་ནས་ད་དེ་ནང་ནས་དང་པོ་བཞི་ནང་དེ་ཡང་དང་གར་དེ་རེད། འོ་ལགས་སོ་དང་པོ་བཞི་ནང་ནས་ཆ་བཞག་མིག་གི་དབང་པོ་དང་རྣ་བའི་དབང་པོ་གཉིས་དང་པོ་བསྟན་ནས་ལྕེའི་དབང་པོ་སྣའི་དབང་པོ་དང། ལྕེའི་དབང་པོ་གཉིས་རྗེས་ལ་བཞག་པའི་རྒྱུ་མཚན་ག་རེ་ཟེར་ན་དང་པོ་གཉིས་ཡུལ་འཕྲད་པ་ཡོད་མ་རེད་ཡུལ་བར་གྱི་ཐག་རིང་པོ་འཇུག་ཐུབ་རེད་དེ་ནས་ག་རེ་ཟེར་སྣའི་དབང་པོ་དང་ལྕེའི་དབང་པོ་གཉིས་ཡུལ་འཕྲད་ནས་འཛིན་དགོས་ཡང་དེ་གཉིས་རྗེས་ལ་བཞག་ཡིན། དུ་བྱེད། ད་སྣའི་དབང་པོ་དང་ལྕེའི་དབང་པོ་གཉིས་ལ་ཡང་ཁྱད་པར་ཡོད་རེད་སྣའི་དབང་པོ་དེ་ལྕེའི་དབང་པོ་ལས་མྱུར་བ་ཡིན་ཙང་ལྕེའི་དབང་པོའི་སྔོན་ལ་སྣའི་དབང་པོ་དེ་རེད། ད་མིག་གི་དབང་པོ་དང་རྣ་བའི་དབང་པོ་གཉིས་དེ་གཉིས་རྣ་བའི་དབང་པོ། རྣ་བའི་དབང་པོ་དེ་གཉིས་ཀྱང་ཨ་ནི་གཅིག་གི། མིག་གི་དབང་པོ་དེ་ཡུལ་ལ་བས་ཆེས་མྱུར་པོ་རེད་ད་ནང་བཞིན་ཡུལ། རྣ་བའི་དབང་པོའི་ཡུལ་རྣ་བའི་དབང་པོའི་བར་འཇུག་ཚུལ་ལས་ཡུལ་ཐག་རིང་བ་ལ་འཇུག་གི་རེད་དེ་རྒྱུ་མཚན་ལ་བལྟས་ན་མིག་གི་དབང་པོ་དེ་དང་པོ་དང་རྣ་བའི་དབང་པོ་གཉིས་པ་བསྟན་རེད་དེ་སྣང་སེམས་དབང་པོ་ཆད་དུ་བ་འོ་འདུག་སེ་རེད་གཞན་ནི་ཆེས་མྱུར་གྱིན་རེད་དུ་བྱས་ད་དེ་ནས་ཡང་ན་ཇི་ལྟར་གནས་བཞིན་རིམ་གསུངས་ཡང་ན་ལུས་ཀྱི་དཔེ་ཅིག་ལུས་ཀྱི་ཆ་ཤས་ལ་དཔག་བྱས་ག་རེ་ཟེར་ན་ད་གོ་རིམ་གྱི་གནས་སྟངས་ཆ་ནས་ཡང་དབང་པོ་ལྔའི་གོ་རིམ་འདུག་སེ་བསྟན་པ་ཡིན་ད་ག་རེ་བ་ད་སྐྱེ་མཆེད་དྲུག་ཟེར་གི་རེད་བ་ཡིན་སྐྱེ་མཆེད་ནང་གི་སྐྱེ་མཆེད་གོ་རིམ་འདུག་སེ་ཡིན་སྟབས་བདེ་བ་རེད་དུ་བ་དེ་བྱས

ཆོས་སྐྱེ་མཆེད་དེ་ལ་སྐྱེ་མཆེད་ཟེར་ཏེ་གཞན་དག་ལ་ཆོས་སྐྱེ་མཆེད་ཟེར་མི་འདུག་ཁམས་བཅོ་བརྒྱད་ནང་གི་ཆོས་ཁམས་གཅིག་པོ་ལ་ཆོས་ཁམས་ཟེར་གྱི་འདུག་གཞན་དག་ག་རེ་ཆོས་ཁམས་ཟེར་མི་འདུག་ཡང་ཆ་ཚང་ཆོས་ཁམས་ཆོས་རེད་བ། ལྟ་འདོད་ག་རེ། གཟུགས་ཐམས་ཅད་ལ་གཟུགས་ཕུང་ཟེར་གྱི་གཟུགས་སྐྱེ་མཆེད་ཟེར་གྱི་མི་འདུག་བ། ཆོས་ཐམས་ཅད་ལ་ག་རེ་ཟེར་གྱི་མི་འདུག་ཆོས་ཁམས་ཟེར་གྱི་མི་འདུག་བ། ད་མདོར་དོན་དེ་རེད་བཞག་ཁོས་རྩོད་པ་འདི་བཀོད་རེད་བ། ད་འདི་ལན་རྒྱག་གི་རེད་རྩ་བའི། བྱེ་བྲག་དོན་དང་གཙོ་བོའི་ཕྱིར་ཆོས་མང་བ་དང་མཆོག་བསྡུས་ཕྱིར་གཅིག་ནི་གཟུགས་ཀྱི་སྐྱེ་མཆེད་དང་གཅིག་ནི་ཆོས་ཞེས་བྱ་བར་བརྗོད། ད་ཚིག་རྐང་བཞིའི་སྒོ་ནས་ལན་རྒྱག་གི་འདུག་ཨ། ད་བྱེ་བྲག་དོན་དང་གཅིག་བྱས་ཨ་འདི་ནི་གཙོ་བོའི་ཕྱིར་ཟེར་དུས་སང། ག་རེ། ལན་རྒྱག་དགོས་ཟེར་ན། ཨ་ནི་གཟུགས་ཀྱི་ཕུང། གཟུགས་ཐམས་ཅད་ལ་ཨ་ནི་གཟུགས་སྐྱེ་མཆེད་ཟེར་མི་དགོས་པའི་རྒྱུ་མཚན་འདི་ག་རེ་ཟེར་ན་བྱེ་བྲག་དོན་དང་གཙོ་བོའི་ཕྱིར་ཟེར་ནས་ལན་བརྒྱབ་རེད། ད་ཆོས་ཐམས་ཅད་ལ་ག་རེ་རེད་ཆོས་ཁམས་ཟེར་གྱི་མ་རེད་ཆོས་སྐྱེ་མཆེད་ཟེར་གྱི་མ་རེད་འདིའི་ལན་དེ་ལ་ཆོས་མང་བ་དང་མཆོག་བསྡུས་ཕྱིར་ཟེར་དུས་ཚིག་རྐང་རེ་རེ་ལན་རེ་བརྒྱབ་བཞག་འདུག་ཨ། རེ་རེར་རྒྱུ་མཚན་གཉིས་གཉིས་བ་རེད། ད་ག་ས་བཅུ་པོ་ཐམས་ཅད་ཟེར་དང་གཟུགས་ཅན་བཅུ་པོ་ཐམས་ཅད་གཟུགས་ཡིན་ཡང་དེ་དག་ལ་སོ་སོའི་སྐྱེ་མཆེད་ཡིན་གྱི་སོ་སོའི་སྐྱེ་མཆེད་ཡིན་གྱི་སྤྱིར་ནི་མ་ཡིན་ཏེ་ད་གཟུགས་ཅན་བཅུ་ཟེར་དུས་སང་ལ་གཟུགས་ནས་ཐ་མ་ག་རེ་ཟེར་ན་ལུས་ཀྱི་དབང་པོའི་བར་དེ་རེད་བ་ད་གཟུགས་ལྔ་དང་ག་རེ་ཟེར་ན་དབང་པོ་ལྔ་དེ་རེད་བ་དེ་ལ་གཟུགས་ཅན་བཅུ་ཟེར་གྱི་རེད་བ་དེ་དག་ཐམས་ཅད་གཟུགས་རེད། ཡིན་ན་དེ་དག་སོ་སོ་སོ་སོ་སྐྱེ་མཆེད་ཡིན་གྱི་སྤྱིར་ནི་མ་རེད། ད་དཔེར་ན་སྒྲ་དཔེར་ན། གཟུགས་སྒྲ་ཡིན་ན་སྒྲ་ཡི་སྐྱེ་མཆེད་ཟེར་གྱི་རེད་མ་གཏོགས་ཨ་ནི་ག་ས་གཟུགས་སྐྱེ་མཆེད་ཟེར་གྱི་མ་རེད་གཟུགས་སྐྱེ་མཆེད་ཟེར་ན་སྤྱི་ཙམ་རེད་བ། གཟུགས་ཟེར་ཡག་དེ་སྤྱི་ཙམ་རེད་བ། བྱས་ཙང་དེ་དག་སྒྲ་ཡིན་ན་སྒྲ་ཡི་སྐྱེ་མཆེད་དྲི་ཡིན་ན་དྲི་ཡི་སྐྱེ་མཆེད་རང་རང་གི་སྐྱེ་མཆེད་སྐྱེ་མཆེད་རེད་མ་གཏོགས་སྤྱིར་ནི་ག་ས་ན་གོ་ག་རེ་ཟེར་ན་སྐྱེ་མཆེད་དེ་མ་རེད། མ་ཡིན་ནོ་ཅག་སྤྱིར་སྐྱེ་མཆེད་སུ་ཡོང་ལ་གཟུགས།

འོ་མིག་གི་དོན་ལ། མིང་གཞན་མེད་པའི་ཕྱིར་ད་ག་རེ་ཟེར་ན། གཟུགས་སྐྱེ་མཆེད་སོགས་དང། ད་གཟུགས་སྐྱེ་མཆེད་ཟེར་གྱི་མ་རེད་པས། ད་མིག་གི་ཡུལ་དུ་འགྱུར་བའི་གཟུགས་དེ་ལ། མིག་གི་ཡུལ་དུ་འགྱུར་བའི་གཟུགས་དེ་ལ། ཨན་ཅིག་ཁོ་རང་གི་སྐྱེ་མཆེད་ལོགས་སུ་ཅིག་ལོགས་སུ་སྐྱེ་མཆེད་ཟེར་ཡོད་མ་རེད། མེད་པ་ཡིན་ཙང་དེ་ལ་ག་རེ་སྤྱིའི་སྒྲ། གཟུགས་ཀྱི་སྐྱེ་མཆེད་ཞེས་པའི་སྒྲ་དེ་ག་རེ་ཟེར་ན། མིག་གི་ཡུལ་དུ་འགྱུར་བའི་གཟུགས་དེ་ལ་ག་རེ་བཏགས་བཞག་རེད། གཟུགས་ཀྱི་སྐྱེ་མཆེད་སྤྱིའི་སྒྲ་དེ་ག་རེ་ཟེར་ན་གཟུགས་ཀྱི་སྐྱེ་མཆེད་དེ་བཞག་ད། སྤྱིའི་སྒྲ་དེ་གཟུགས་དེ་བཞག་ད་མིག་གི་ཡུལ་དུ་འགྱུར་བའི་ཨན་གཟུགས་དེ་ལ་ཁོ་རང་གི་སྐྱེ་མཆེད་ཟེར་ལོགས་སུ་མེད་པ་ཡིན་ཙང་ཨན་ཁོ་རང་གི་མིང་དེ་ལ་སྤྱིའི་སྒྲ་གཟུགས་ཞེས་པའི་ཨན་སྐྱེ་མཆེད་ཀྱི་མིང་ཁོར་བཏགས་པ་རེད། གཞན་དག་ལ་རང་རང་གི་སྐྱེ་མཆེད་ཞེས་པའི་མིང་ཡོད་རེད། དེ་ཡིན་ཙང་ག་རེ་ཟེར་ན། བྱེ་བྲག་དོན་དང་ཟེར་དུས་ལ་སྤྱིའི་སྒྲས་གཟུགས་ཞེས་པའི་སྐྱེ་མཆེད་གཟུགས་ཞེས་པའི་སྐྱེ་མཆེད་ཀྱི་དོན་དེ་བྱེ་བྲག་ག་པར་འགྱུར་རེད།

མིག་གི་ཡུལ་འདི་ག་རེ་ཟེར་ན་ད་གཟུགས་སྐྱེ་མཆེད་གཟུགས་དེ་རེད་བ་ད་མིག་ཤེས་གཟུང་བྱ་དེ་རེད་བ་མིག་ཤེས་གཟུང་བྱ་དེ་ལ་ག་རེ་ཟེར་ན་གཟུགས་ཞེས་བྱ་བའི་སྤྱིའི་སྒྲས་ཟེར་དུས་སང་ད་གཟུགས་ཞེས་བྱ་བའི་སྤྱིའི་སྒྲས་ཨ་དེ་ལ་ག་རེ་གཟུགས་སྐྱེ་མཆེད་ཀྱི་སྒྲས་བཏགས་པ་རེད། སྤྱིའི་སྒྲས་བྱེ་བྲག་ཏུ་རྟོགས་པའི་དོན་གྱི་ཕྱིར་མིག་གི་ཡུལ་གཅིག་པུ་ནི་གཟུགས་སྐྱེ་མཆེད་ཅེས་བྱའི་ཁམས་གཟུགས་ཀྱི་སྐྱེ་མཆེད་དང་ཨ་ག་རེ་ཟེར་ན་གཟུགས་ཀྱི་ཁམས་ཞེས་བརྗོད་དེ། ད་འདི་ཡན་ཆད་ག་རེ་ཟེར་ན། བྱེ་བྲག་དོན་དང་ཟེར་དེ་ད་གོ་སོང། ད་འདི་ག་རེ་ཟེར་ན། གཟུགས་ནས། སྒྲ་ཡི་སྐྱེ་མཆེད་ནས། ད་སྐྱེ་མཆེད། ལྷག་མ་དགུ་ཡོད་པ་ལྷག་མ་དགུ་པོ་རང་རང་གི་མིང་གི་སྒོ་ནས་སྐྱེ་མཆེད་མིང་ཐ་སྙད་བཏགས་བཞག་དེ་ཡོད་རེད། ད་མིག་གི་ཡུལ་དུ་འགྱུར་བའི་གཟུགས་དེ་ལ། མིག་གི་ཡུལ་དུ་འགྱུར་བའི་གཟུགས་དེ་ལ། རང་རང་གི་མིང་གི་སྐྱེ་མཆེད་སྒོ་ནས་མིང་བཏགས་ཡོད་མ་རེད། མེད་དེ་མེད་ཙང་སྤྱིའི་སྒྲས་སྐྱེ་མཆེད་དེ་ཁོ་ལ་ཕར་མིང་བཏགས་པ་རེད། འོ་དེ་རེད་ད་བྱས་ཙང་སྤྱི་ཡི་སྒྲ་དེ་ག་བ་བྱེ་བྲག་གི་དོན་མིག་ཡུལ་དུ་གྱུར་གཟུགས་དེ་ལ་ཕར་བཏགས་པ་རེད། དེ་བཏགས་དགོས་ཡ་དེ་ཡང་ཁོ་རང་གི་ཐུན་མོང་མ་ཡིན་པའི་མིང་གཅིག་མི་འདུག་མེད་པས་ཙང་སྤྱི་སྒྲ་ཅིག་དེ་ག་རེད་གཟུགས་སྤྱི་ཙམ་དེ་རེད་བ་གཟུགས་སྤྱི་ཙམ་དེ་སྐྱེ་མཆེད་ཀྱི་མིང་དེ་ཁོར་ག་ཁོར་ཕར་བཏགས་བྱས་རེད་ཟེར་ཏེ་ད་ཞེས་བརྗོད་དེ་ད་དེ་ཡན་ཆད་ག་ལ་ཟེར་ན་བྱེ་བྲག་དོན་དང་ཟེར་ཏེ་ད་གཙོ་བོའི་དོན་འོ་ལེགས་རེད་ད་འདི་ཚིག་དེ་ནོར་ཡོད་ས་རེད་བྱེ་བྲག་ཞེས་བྱ་བ་བརྗོད་དེ་རྟགས་མེད་པ་ཉིད་ཀྱིས་གསལ་བྱེད་དུ་བ།

མ་དེ་འབྲས་བུ་འགོག་བའམ་གོང་དང་འབྲས་བུ་དེ་བར་སུ་དག་དེ་ཕྱེད་ཀ་སོད་ས་ན་རྟ་མང་པོ་ཉིད་ཀྱི་ཚིག་ཏུ། དེའི་གོང་གི་འོག་གི་ཚིག་དེ་ཡང་འགྲེལ་བཤད་རྒྱག་ཡ་ཡོང་གི་འདུག། དྷ་རམ་སེ་ཅི་ཏའོ་ཁྱེད་རང་ཚོ་རེད་པ་དྷ་རམ་སེ་ན་ག་རེ་རེད། རྟ་མང་པོ་ཞེས་པ་ཉིད་ཀྱིས་སོགས་རེད་རྟ་ཟེར་ནམ་ཉོན་ང་ཚོ་ཞོན་ཡ་རྟ་སྦྱོར་བ་དེའི་མཐའ་གཉིས་དེ་རེད། ད་ཡང་འཇུག་དང་རྗེས་འཇུག་གཉིས་ཀ་དགོས་ཡ་མི་འདུག་བ་གཅིག་དེ་རེད། གཅིག་མ་འབྲས་བུ་མེད་དང་ཟེར་གི་གུ་དེ་འབྲས་བུ་དེ་བར་དེ་ཕྱེད་དེའི་འོག་ལ་མ་འབྲས་བུ་མེད་དག་དེ་ང་གྲོགས་པོ་ཅིག་བག་དེ་བྱས། དེ་རིང་འདི་གསུམ་འོལ་མ་སུབ་བྱས་གཟུགས་ལ་འོལ་ཆེན་འདྲི་ཞེས་འདྲི་རེད། སྒོ། རྒྱ་ཐང་ཡོད་ནི་རེད་བ། དྲ་ལམ་ཟེར་ནི་ན་གར་སོང་ཞེས་པ་ཟེར་ན་རྟ་མང་པོ་ཞེས་པ་ཉིད་ཀྱིས་དམག་ལ་སོགས་པ་བྱེ་བྲག་རྟོགས་པ་བཞིན་ནོ་དེ་རེད། དེ་ང་རྟ་མང་པོ་ཟེར་ད་དེ་གོ་རྒྱུ་འདུག་ག། ད་རྟ་མང་པོ་ཡོད་པའི། རྟ་མང་པོ་ཟེར་དེ་སྤྱིར་བཏང་གོ། རྟ་མང་པོ་ཡོད་པའི་སྐད་ཆ་ཅིག་རེད་བ། འདི་འདྲའི་རྟ་མང་པོ་ཡོད་པའི་སྒྲ་དེ་ག་བ་འཇུག་རེད། བྱེ་བྲག་ག་ཟེར་ན་དམག་ལ་སོགས་པ་འཇུག་འདུག་ག་ས་རྟ་དམག་མང་པོ་འདྲུག་འདུག་ཟེར་ཡ་ངུར་བ་དང་གཟུགས་རྟ་དམག་ཞིབ་པོ་བྲེག་འདུག་ཟེར་ཏེ་སྤྱིར་བཏང་རྟ་མང་པོ་ཞེས་པའི་སྒྲ་དེ་ག་རེད་སྤྱིར་བཏང་ག་རེ་ཟེར་ན་སྤྱིའི་སྒྲ་རེད། ཡིན་ནའང་བྱེ་བྲག་ག་བ་འཇུག་འདུག་དམག། ཅིག་གིས། རྟ་རྟ་དམག་མང་པོ་བསྒྲིགས་ནས་འགྲོ་ཡོད་དེ་དམག་ཚོགས་ལ་ག་རེ་ཟེར་ན་རྟ་དམག་རྟ་མང་པོ་ཟེར་གྱི་ཐ་སྙད་ག་རེ་ཐ་སྙད་དུ་འཇུག་འདུག་སྤྱིར་བཏང་ལ་སྤྱིའི་སྒྲ་དེ་བྱེ་བྲག་ལ་འཇུག་ཚུལ་དེ་ལྟའི་ཟེར་ཡ་ཅིག་གོ་བ་རྒྱག་ཡ་འབྱུང་གི་འདུག་བ་དེ་མ་གཏོགས་པ་རྟ་མེད་པ་རྟགས་མེད་པ་ནི་ང་ཚོ་རྒྱུ་མཚན་གྱི་རྟགས་དེ་བྱས་ན་གོ་ཡ་ཅི་མི་འདུག།

ད་གཟུགས་ཀྱི་པའི་མིག་གི་ཡུལ་དུ་གྱུར་གཟུགས་དེ་ལ་གཟུགས་སྐྱེ་མཆེད་ཞེས་བརྗོད་ལ། གཟུགས་གཞན་ལ་གཟུགས་སྐྱེ་མཆེད་མ་བརྗོད་པའི་རྒྱུ་མཚན་རེད་བ་ད་འདིའོ། རེད་ཡང་ན་མིག་གི་ཡུལ་ན་བསྟན་དུའང་ཡོད་ལ་ཐོགས་པའང་བཅས་པའི་གཟུགས་ཀྱི་གཙོ་བོ་ཡིན་པའི་ཕྱིར་ཡང་ད་མདོ་དོན་འདིར་བ། མིག་གི་ཡུལ་དུ་གྱུར་གཟུགས་དེ་ག་རེ། ཨ་ནི་ག་ཟེར་ན། བསྟན་ཡོད་ཀྱི་གཟུགས་ཡང་རེད་ཐོགས་བཅས་ཀྱི་གཟུགས་ཡང་རེད་ཡིན་པ་ཡིན་ཙང་ཁོ་གཟུགས་ཐམས་ཅད་ཀྱི་ནང་གི་གཙོ་བོ་ཁོ་ཆགས་དེ་རེད། གཟུགས་ཅན་གྱི་ནང་གི་རགས་ཤོས་རེད་དེ། ད་མདོར་བསྡུས་ན་གཟུགས་ཅན་གྱི་ནང་གི་རགས་ཤོས། ད་དུང་གཟུགས་ཀྱི་གཙོ་བོ་རེད་དེ་ཁོ་ཆགས་དེ་ཡིན་ཙང་ཁོ་ལ་ག་རེ་རེད། སྤྱིའི་སྒྲ་ཨ་གཟུགས་སྐྱེ་མཆེད་ཁོ་ལ་བཏགས་རེད། གཞན་དག་སྒྲ་དང་དྲི་ལ་སོགས་པ་ཨ་ནི་ག་ཟེར་ན་གཟུགས་སྐྱེ་མཆེད་བཏགས་ཡོད་པ་མ་ག་ཟེར་ན་གཟུགས་ནང་གི་གཙོ་བོ་དེ་མ་རེད་བ་དེ་རེད། གཙོ་བོ་ཡིན་པའི་ཕྱིར་ཡང། ད་བསྟན་མེད་བསྟན་ཡོད་ཐོགས་ཡོད་གཟུགས་ཡིན་ན། གཟུགས་གཅིག་མ་གཏོགས་ཡོད་མ་རེད་གཟུགས་གཞན་བཅུ་ན་ག་རེ་རེད། བསྟན་ཡོད་ཐོགས་ཡོད་གཉིས་ཀ་ཡིན་གྱི་གཟུགས་དེ་གཅིག་མ་གཏོགས་ཡོད་མ་ག་རེ་རེད་གཟུགས་སྐྱེ་མཆེད་དེ་རེད་མིག་ཤེས་གཟུང་བྱ་དེ་མ་གཏོགས། བསྟན་ཡོད། བསྟན་ཡོད་འདིར་ནི་གཟུགས་གཅིག་པུ་ལབ་བཞག་རེད། བསྟན་དུ་ཡོད་པའི་གཟུགས་དེ་གཅིག་མ་གཏོགས་ཡོད་མ་རེད་ག་རེ་ཟེར་ན་གཟུགས་ཅན་བཅུ་ནང་གི་དང་པོ་དེ་རེད། ད། གཟུགས་ཅན་བཅུ་པོ་ཐམས་ཅད་ག་རེ་རེད་ཐོགས་བཅས་ཀྱི་གཟུགས་རེད། བསྟན་ཡོད་ཀྱི་གཟུགས་མ་རེད་བསྟན་ཡོད་ཀྱི་གཟུགས་ཡིན་ན་ག་རེ་ཡིན་པས་ཁྱབ་རེད་མིག་ཤེས་གཟུང་བྱ་ཡིན་པས་ཁྱབ་རེད་བྱས་ཙང་ད་ཁོ་བསྟན་ཡོད་ཀྱི་གཟུགས་དང་ཐོགས་བཅས་ཀྱི་གཟུགས་གཉིས་ཀ་ཡིན་པས་ཙང་གཟུགས་ཀྱི་གཙོ་བོ་ཡིན་པའི་ཕྱིར་ཨང་ག་རེ་ཁོ་ལ་གཟུགས་ཀྱི་ག་རེ་ཟེར་ན་སྐྱེ་མཆེད་ཟེར་བཏགས་པ་རེད་གཞན་དག་ལ་གཟུགས་ཀྱི་སྐྱེ་མཆེད་ཟེར་བཏགས་ཡོད་མ་རེད་འདི་ཡང་གོ་རྒྱུ་ཅིག་འདུག་ག། ཕྱིར་ཡང་དེའི་སྒྲས་བརྗོད་ཀྱིས་བརྗོད་དེ། རྒྱུ་མཚན་ག་ལ་དཔེ་ག་རེ་ཟེར་ན་མིའི་མཆོག་གིས་རྒྱལ་པོར་གོ་བ་བཞིན་ནོ། ད་མིའི་མཆོག་ཟེར་དུས་ལ་རྒྱལ་པོ་ནང་བཞིན་རྒྱལ་པོར་གོ་འགྲོ་གི་རེད་བ། ད་མི་ཐམས་ཅད་ལ་མིའི་མཆོག་ཟེར་གི་མ་རེད་བ། འོ་དེ་རེད་ཁོ་མིའི་གཙོ་བོ་དེ་ལ་ག་རེ་རེད་མིའི་མཆོག་ཟེར་གི་འདུག་བ། འོ་དེ་རེད། རྒྱལ་པོར་གོ་བ་བཞིན་ནོ། ཡང་འཇིག་རྟེན་ན་ད་གཙོ་བོའི་དོན་དུ་ཟེར། ད་ཡང་བརྒྱ་ལེགས་རེད་པ། ཡང་འཇིག་རྟེན་ན་ཡང་ཟེར་གཟུགས་སོ་ཞེས་གྲགས་ཀྱི། ཡང་གཟུགས་སོ་ཞེས་གྲགས་ཀྱི་གཞན་ལ་དེ་དག་མ་ཡིན་ནོ། ད་འཇིག་རྟེན་ན་གཟུགས་གཟུགས་ཟེར་བའི་ཕྱིར་གྲགས་ཡག་ཐ་སྙད་ཡོད་ན་མེད་ན་འདི་ཚོ་མིག་ཤེས་གཟུང་བྱའི་གཟུགས་དེ་ལ་གཟུགས་གཟུགས་ལབ་པ་མ་གཏོགས་སྒྲ་ལ་གཟུགས་ཟེར་ཡ་དུས་འདི་ལབ་ཀྱི་མ་རེད་འཇིག་རྟེན་ཐ་སྙད་ན། སྒྲ་ཐོས་བྱུང་ཅེས་ཟེར་མ་ངས་གཟུགས་མཐོང་བྱུང་ལབ་ཀྱི་རེད་པ། གཟུགས་མཐོང་བྱུང་ལབ་དུས་སྒང་ལ། ཡང་ཅི་ནས་མིག་ཤེས་གཟུང་བྱར་གྱུར་གཟུགས་དེ་གོ་བ་ཡིན་ན་དེ་ལ་སྤྱིའི་སྒྲ་དེ་ཁོ་འཇུག་ཚབས་ཆེ་བ་འདུག་བ། སྒྲ་ཐོས་བྱུང་ཟེར་གྱི་མ་གཏོགས། ཅིག་སྒྲ་དེ་གཟུགས་དེ་རེད་ཟེར་ཡིན་ན་ག་རེ་རེད་གཟུགས་ཐོས་བྱུང་སུ་ཞིག་ལབ་ཀྱི་མ་རེད་བ། ངས་མིག་གཟུགས་མཐོང་བྱུང། ཨ་སྒྲ་ཐོས་བྱུང་ལབ་ཀྱི་རེད་བ། དེ་ལབ་དུས་སྒང་ལ་ག་རེ། འཇིག་རྟེན་ན་ཡང་ག་རེ་ཟ་མིག་ཤེས་གཟུང་བྱར་གྱུར། མིག་ཤེས་གཟུང་བྱར་གྱུར་ཡུལ་དེ་ལ་གཟུགས་ཞེས་གྲགས་དེ་ཆེ་བ་འདུག་དེ་མ་གཏོགས་པའི། སྒྲ་དང། དྲི་དང་ཆ་ཚང་གཟུགས་རེད། ངས་གཟུགས་ཟས་ཡིན་ལབ་ཀྱི་མ་རེད་བ། རེད་པ། ངས་གཟུགས་ཐོས་ཡིན་ལབ་ཀྱི་མ་རེད་བ། འདི་ལབ་ཀྱི་མ་རེད། འདི་མ་ལབ་ཡིན་ཙང་འཇིག་རྟེན་ཡོངས་གྲགས་ཆེ་བས་ན་ཨ་མིག་ཤེས་གཟུང་བྱ་དེ་ལ་གཟུགས་ཞེས་གྲགས་ཡག་ཞིག་འདུག་ཟེར་ད་བྱས་ཙང་འཇིག་རྟེན་ན་ཡང་དེ་གཟུགས་ཞེས་ཞེས་གྲགས་ཀྱི་གཞན་དག་ལ་མ་ཡིན་ནོ་ཞེས་འགྲེལ་པ་ལས་བཤད་འདུག་ཡང་ད་གཙོ་བོའི་དོན་དེ་ལ་གསུམ་ཡོད་ད་གཞན་དག་རྣམས་བརྩི་བའི།

རགས་ལུགས་དང། བསྟན་དུ་ཡོད་ལ་ཐོགས་ཐུག་ཡོད་པ་ཟེར་ཞིག་དོ་དེའི་འདྲ་པོ་འདྲ་པོ་ཆགས་ཀྱི་འདུག་གཟུགས་ཅན་གྱི་རགས་ཤོས་དེ་ལ་ག་རེ་རེད་བསྟན་ཡོད་ཀྱི་བསྟན་ཡོད་དང་ཨང་ཅིག་ག་ཟེར་ན་ཐོགས་ཐུག་ཡོད་པའི་གཟུགས་དེ་ལ་གཟུགས་ཅན་གྱི་ད་རགས་པའི་མཐར་ཐུག་རེད་ཁོ་ཆགས་བསྡད་འདུག་ཨོ་དེ་ཅི་ཉི་ཤུས་རགས་པ་ཞིག་རྟ་འདུག་དེ་ན་དེའི་དཔེ་ཅིག་གཟུགས་ཅན་ལྷག་མ་དགུ་ལས་ཨང་ཅིག་རྟ་རྒྱུ་མཚན་ཡིན་ན་འདྲ་ཡང་ཁྱད་ཆོས་ག་རེ་ཟེར་ན་ཉི་ཤུའི་སྒོ་ནས་ཁོ་རགས་པ་རེད་ད་ཁྱད་ཆོས་ཉི་ཤུ་ནང་གི་བསྟན་དུ་ཡོད་པ་ཅིག་ཡོད་ཡོད་ཡིན་རེད་བ་གཞན་དག་བསྟན་དུ་ཡོད་མ་རེད་ཨང་ད་ག་ནང་བཞིན་ག་རེ་ཟེར་ན། གཟུགས་རིལ་བུ་ཟེར་དེ་ཡོང་ཆོག་གི་རེད་སྒྲ་སྒྲ་ལ་གཟུགས་རིལ་བུ་ཟེར་ཡ་བྱ་ཡ་མི་འདུག་ཨ་ནི་མིག་ཤེས་གཟུང་བྱར་གྱུར་ཡུལ་དེ་ལ་རིལ་བུ་ཟེར་བཏགས་ཡ་བྱ་ཡ་འདུག་ཁ་དོག་ཟེར་དེ་དབྱིབས་དང་མང་པོ་ཅིག་ཁོ་ལ་ཁྱད་ཆོས་མང་པོ་འབྱུང་གི་འདུག་མི་འདུག་བ་སྒྲ་ལ་ག་ཅི་དང་གཟུགས་དེ་རེད་དེ་སྒྲ་ཡི་ཁ་དོག་དང་ག་རེ་རེད་སྒྲ་ཡི་དབྱིབས་ཟེར་ཡ་དེ་ཞེ་དྲག་བྱ་ཡ་མི་འདུག་ད་དེ་དང་དེ་འདྲ་བའི་ག་ཟེར་ན་གཟུགས་ཅན་ལྷག་མ་དགུ་ལ་མེད་པའི་ཁྱད་ཆོས་མང་པོ་ཅིག་གཟུགས་ཅན་ཁྱད་ཆོས་མང་པོ་ཅིག་ཁོ་ལ་ཚང་གི་བ་རེད་དེའི་རྒྱུ་མཚན་ལ་བརྟེན་ནས་ཁོ་ག་རེ་རེད་གཟུགས་ཀྱི་སྐྱེ་མཆེད་ཞེས་ལབ་པ་རེད་ད་ང་ཁྱད་ཆོས་ཅིག་བཙལ་ནས་བཙལ་ཡ་འདུག་བསྟན་ཡོད་ཀྱི་གཟུགས་ཡིན་པའི་རྒྱུ་མཚན། ད་ག་ནང་བཞིན་དབྱིབས་དང་ཁ་དོག་ལ་སོགས་པས་བསྡུས་པའི་རྒྱུ་མཚན། ཨ་ནི་ག་རེ་ཟ་ཟླུམ་པོ་ལ་སོགས་པ་ད་ཅི་ང་ཚོས། རིལ་བུ་ལ་སོགས་པ་བསྡུས་པའི་རྒྱུ་མཚན་མང་པོ་ཞིག་འཚོལ་ཙ་ན་ཁོ་ག་རེ་ཟེར་ན་གཞན་དག་ལ་མེད་པའི་ཁྱད་ཆོས་མང་པོ་སྟོན་ཡག་འདུག་བ། དེའི་རྒྱུ་མཚན་ལ་བརྟེན་ནས་ག་རེ་ཟ་ན་ཁོ་ག་རེ་རེད་གཟུགས་ཀྱི་སྐྱེ་མཆེད་ལབ་གཞན་དག་ལ་གཟུགས་ཀྱི་སྐྱེ་མཆེད་མ་གཞན་དག་ཐམས་ཅད་གཟུགས་རེད། ག་རེ་ཟ་ན་སྐྱེ་མཆེད་རེད། ད་ག་ནང་བཞིན་གཟུགས་རེད་ཁམས་རེད་ཡིན་ནའི་གཟུགས་ཀྱི་སྐྱེ་མཆེད་ལབ་ཡོད་མ་རེད་ཨོ་ཐུགས་སུ་ལེབ་ད།

ཆོས་ཡིན་ཙང་དེར་ཆོས་ཁམས་བརྗོད་ཀྱི་མི་འདུག་དེ་ཆོས་སྐྱེ་མཆེད་བརྗོད་ཀྱི་མི་འདུག་ཨ་ཟེར་དེ་རྩོད་པ་དེའི་ལན་དེ་རེད་ཆོས་མང་བ་དང་མཆོག་བསྡུས་ཕྱིར་ཟེར་དེ་རེད་ཡང་སྐྱེ་མཆེད་ཐམས་ཅད་ཀྱང་ཆོས་ཡིན་པ་བདེན་པ་བདེན་ཡང་ད་སྐྱེ་མཆེད་ཐམས་ཅད་ཆོས་རེད་བ་བདེན་ཡང་ཡིད་ཀྱི་ཡུལ་ཁོ་ནར་ག་རེ་རེད་ཆོས་སྐྱེ་མཆེད་ཞེས་དང་ཆོས་ཀྱི་ཁམས་ཞེས་བརྗོད་པ་ནི་གཞན་དག་ལ་རང་རང་གི་མིང་གིས་སྨོས་ལ། ཇི་ལྟར་ད་ཆོས་ཐམས་ཅད་ཆོས་སྐྱེ་མཆེད་ཆོས་ཐམས་ཅད་ག་རེ་ཟེར་ན་ཆོས་རེད་བ་ཡིན་ན་ཆོས་སྐྱེ་མཆེད་ལབ་ཀྱི་མི་འདུག་ཨ་ཟེར་ཆོས་ཐམས་ཅད་ག་རེ་རེད་ཆོས་ཡང་རེད་སྐྱེ་མཆེད་ཡང་རེད་ཆོས་སྐྱེ་མཆེད་ལབ་ཀྱི་མེད་ཆོས་ཐམས་ཅད་ཆོས་ཡང་རེད་ཁམས་ཡང་རེད་དགའ་མ་རེད། ཆོས་ཁམས་ཟེར་ལབ་ཀྱི་མི་འདུག་ཨ། ད་ཡིད་ཀྱི་ཡུལ་ཁོ་ན་ལ་ཆོས་སྐྱེ་མཆེད་དང་ཡིད་ཀྱི་ཡུལ་ཁོ་ན་ལ་ཆོས་ཁམས་ཟེར་བའི་རྒྱུ་མཚན་ག་རེ་རེད། འོ་འདིར་ད་འདི། སྐྱེ་མཆེད་ཡིན་ཀྱང། སྐྱེ་མཆེད་དང་ཆོས་ཀྱི་ཁམས་ཞེས་བརྗོད་པ་ནི་གཞན་དག་ནི་རང་རང་གི་མིང་གིས་སྨོས་ལ་ད་རྒྱུ་མཚན་ཅི་སྒང་དང་གཅིག་པ་ཆགས་འདུག་ཨ་གཞན་དག་ལ་རང་རང་གི་མིང་གིས་འདུག། སྒྲ་ཡིན་ན་སྒྲའི་སྐྱེ་མཆེད་དྲི་ཡིན་ན་དྲིའི་སྐྱེ་མཆེད་རོ་ཡིན་ན་རོའི་སྐྱེ་ཅིག་རང་རང་གི་མིང་གིས་འདུག། ཡིད་ཡུལ་དུ་འགྱུར་བའི་ཆོས་དེ་ལ་ཨང་ཁོ་རང་གི་མིང་ཟེར་མི་འདུག་ལོགས་སུ་མི་འདུག་མེད་ཙང་ཁོ་སྐྱེ་མཆེད་ཟེར་ཁོ་སྤྱིའི་མིང་ཡང་ཕར་བྱེ་བྲག་བཏགས་པ་འདྲ་པོ་ཆགས་ཀྱི་ཡོད་ས་རེད། ཆོས་ཀྱི་སྐྱེ་མཆེད་བརྗོད་པ་ནི་ད་གཞན་དག་ནི་རང་རང་གི་མིང་གིས་སྨོས་ལ། མིང་གཞན་མེད་པའི་ཕྱིར་ད་མདོར་བསྡུ་ན་ཡིད་ཀྱི་ཡུལ་དུ་འགྱུར་བའི་ཆོས་དེ་ལ་ག་རེ་ཟེར་ན་མིང་གཞན་ལོགས་སུ་མེད་པ་ཡིན་ཙང་མེད་པ་ཡིན་ཙང་ད་ཡིད་ཀྱི་ཡུལ་དེ་ལ་ག་རེ་ཆོས་ཞེས་སྤྱིའི་སྒྲས་ཡིད་ཀྱི་ག་ཟེར་ན་ཡུལ་བྱེ་བྲག་ཏུ་རྟོགས་པའི་དོན་གྱི་ཕྱིར་མིང་གཞན་མིང་མེད་པ་ཉིད་དུ་མིང་མེད་པ་ཉིད་མིང་དུ་འགྱུར་བ་རེད་ད་འདི་སྒང་གི་རྒྱུ་མཚན་དང་པོ་གཅིག་པ་ཅིག་ཀྱང་ཆགས་སོང། ཆོས་ཐམས་ཅད་ལ་ད་ག་ཟེར་ན་སྐྱེ་མཆེད་གཞན་དང་གཞན་དག་ནང་བཞིན་ཆོས་གཞན་དག་ཤེས་ན་རང་རང་གི་སྐྱེ་མཆེད་ཀྱི་མིང་འདུག་ཟེར་བ། ད་ཡིན་ནའི་ཡིད་ཡུལ་དུ་འགྱུར་བའི་ཆོས་དེ་ལ་ཁོ་རང་གི་མིང་མི་འདུག་ཐུན་མིན་མི་འདུག་མེད་པ་ཡིན་ཙང་སྤྱིའི་སྒྲ། ཆོས་ཞེས་པའི་སྐྱེ་མཆེད་དེ་ཁོ་ལ་ག་རེ་བཏགས་པ་རེད་བྱས་ཙང་ག་རེ་རེད་རང་མིང་ནས་ཕར་སྨོས་པ་རེད་སྤྱིའི་སྒྲ་དེ་ག་རེ་རེད་གཞན་དག་ལ་རང་རང་གི་སྐྱེ་མཆེད་ཀྱི་མིང་འདུག་དེ་ལ་ག་རེ་ཟེར་ན་སྤྱིའི་སྒྲ་ཆོས་ཞེས་པའི་སྐྱེ་མཆེད་ཀྱི་མིང་འདི་ཁོ་ལ་ཕར་བཏགས་པ་རེད། བྱས་ཙང་ཁོ་ལ་དང་པོ་མིང་མེད་པ་ཅིག་རེད། ཡིན་ནའི་ད་ཆོས་ཞེས་པའི་ཨན་ཅིག་སྤྱི་ཡི་སྒྲ་དེའི་སྐྱེ་མཆེད་ཀྱི་མིང་ཁོ་ལ་ཕར་བཏགས་པ་ཡིན་ཙང་ཁོ་ག་རེ་རེད་མིང་མེད་པ་ཞིག་ག་རེ་ཆགས་རེད་མིང་དུ་འགྱུར་བ་རེད་དེ་རེད་ད། ད་འདིའི་སྒང་གི་རྒྱུ་མཚན་གཟུགས་ཕུང་ལ་ག་རེ་ཟེར་ན་དང་པོ་རྒྱུ་མཚན་ཕྱིན་སོང་བ་དེ་གཅིག་པ་ཅིག་རང་ཆགས་སོང། ད་གཞན་དག་ག་རེ་ཟེར་ན། ཆོས་མང་བ་དང་ད་འདིར་རྒྱུ་མཚན་གཅིག་དེ་རེད། ཆོས་མང་བ་དང

རེད་བ། མང་ཤོས་ཁོའི་ནང་འདུས་པ་ཡིན་ཙང་ཁོར་ག་རེ་རེད་ཆོས་སྐྱེ་མཆེད་ལབ་རེད་ཞེས་ཁོའི་ནང་འདུས་པ་ནང་བཞིན་ཆོས་བྱུང་བ་མ་རེད། སེམས་སེམས་བྱུང་དང་ད་གང་ལྟར་ཀྱང་ཅི་ག་རེ་རེད་གཟུགས་ཅན་དང་གཟུགས་ཅན་མ་ཆོས་མང་པོ་ཅིག་ཁོའི་ནང་འདུས་ཏེ་བ། གཟུགས་སྐྱེ་མཆེད་ནང་གཟུགས་མིག་ཤེས་གཟུང་བྱ་ཁོ་ན་མ་ཡོད་བ་མ་སྒྲ་སྐྱེ་མཆེད་ནང་སྒྲ་མ་གཏོགས་ཁོ་ན་མ་གཏོགས་ཡོད་བ་མ། རང་རང་གི་སྐྱེ་མཆེད་ཀྱི་ཡུལ་དེ་ལ་འདུས་སའི་དེ་ལ་ཆོས་ཅིག་གི་རྣམ་གྲངས་གཅིག་གཉིས་མ་གཏོགས་ཡོང་མི་འདུག་བ། ད་དྲུག་པ་ཡིད་ཀྱི་ཡུལ་དུ་འགྱུར་བའི་ཆོས་དེ་ལ་ག་རེ་ཟེར་ན་འདུས་བྱས་དེ་ལ་ག་ག་རུང་འདུས་ཡག་ཆོས་དེ་ལ་ཆོས་མང་པོ་ཞེ་པོ་ཅིག་ཡོང་གི་འདུག་བ་ད་འདིར་གཟུགས་ཅན་ཡོད་རེད་གཟུགས་ཅན་མ་ཡིན་པ་ཡོད་གཟུགས་ཅན་མ་ཡིན་པ་ལ་ཡང་སེམས་སེམས་བྱུང་མང་པོ་ཞེ་པོ་ཅིག་ཡོང་གི་འདུག་བ་དེ་ནང་བཞིན་འདུས་མ་བྱས་ལ་སོགས་མང་པོ་ཡོད་པས་ཙང་ཆོས་མང་པོ་འདུས་པའི་ཆ་ནས་ཁོར་ག་རེ་རེད་ཨ་ནི་ཆོས་ཀྱི་སྐྱེ་མཆེད་ལབ་བཞག་རེད་འདིར་ད་འདི་བྱས། དེ་ནས་ནི་ཡང་ག་རེ་ཟེར་ན་འདི་ག་ཆོས་ཐམས་ཅད་ཀྱི་མཆོག། ཞི་བ་མྱ་ངན་ལས་འདས་པ་འདི་ཡང་ཁོས་བསྡུས་པ་ཡིན་ཙང་ཁོར་ག་རེ་ཁོར་ག་རེ་རེད་ཡང་ཆོས་སྐྱེ་མཆེད་ལབ་རེད། ཆོས་ཀྱི་མཆོག་མྱ་ངན་ལས་འདས་པ་སོ་སོར་བརྟགས་འགོག་ཀྱང་འདིར་འདུས་པ་ཡིན་གྱི་ད་འདིར་འདུས་མ་གཏོགས་གཞན་སྐྱེ་མཆེད་དྲུག་པོ་གཞན་གང་གི་ནང་འདུ་གི་ཡོད་མ་རེད་བ་དེ་མ་འདུས་པ་ཡིན་ཙང་ཆོས་རྣམས་ཀྱི་མཆོག། ཨཱ་ཞི་བ་མྱ་ངན་ལས་འདས་པ་ཡང་ཁོའི་ནང་འདུས་པ་ཡིན་ཙང་ཁོར་ག་རེ་རེད་ཆོས་ཀྱི་སྐྱེ་མཆེད་དམ་ཡང་ན་ཆོས་ཀྱི་ཁམས་ལབ་རེད་ཟེར་དེ་ལྟ། ཡ། འདིར་བསྡུས་པ་ཡིན་གྱི་ཡིད་ཀྱི་ཡུལ་གཅིག་པོ་ནི་ཨཱ་ག་རེ་ཟེར་ན་ཆོས་ཀྱི་སྐྱེ་མཆེད་དང་ཨཱ་ཁམས་ཞེས་བརྗོད་པ་འདུག་ཟེར་འདི་དུ་བ་གཅིག་ནི་རིག་མ་དང་ཆོས་མང་བ་དང། མཆོག་བསྡུས་ཕྱིར་ཆོས་མང་པོ་འདུས་པའི་ཆ་ནས། ཡུལ་དྲུག་པ་ཡིད་ཤེས་ཡུལ་དུ་གྱུར་ན། དྲུག་པ་ཡིད་ཤེས་ཀྱི་ཡུལ་དེ་ལ་ཆོས་སྐྱེ་མཆེད་ཆོས་ཁམས་ལབ་ཀྱི་རེད། དག་སྣང་ཞེས་ཆོས་ཀྱི་མཆོག། ཞི་བ་མྱ་ངན་ལས་འདས་པ་ཡང་ཁོས་བསྡུས་པ་ཡིན་ཙང་ཁོ་ལ་ག་རེ་ལབ་རེད་ཆོས་སྐྱེ་མཆེད་དང་ཆོས་ཁམས་ལབ་ཀྱི་རེད། གཞན་དག་ལ་ཆོས་ཡང་རེད་སྐྱེ་མཆེད་རེད་ཆོས་སྐྱེ་མཆེད་ལབ་ཡོད་མ་རེད་ཆོས་ཡང་རེད་ཁམས་ཡང་རེད་ཆོས་ཁམས་སུ་ལབ་ཡོད་མ་རེད་མ་ལབ་པའི་རྒྱུ་མཚན་ག་རེ་ཟེར་ན་རྒྱུ་མཚན་ནི་ཡིན་ཚང་མི་འདུག་ཟེར་དེ་ལ་རེད། དག། བྱེ་བྲག་དོན་གཙོ་བོའི་ཆོས་མང་བ་དང་མཆོག་བསྡུས་ཀྱི་རིམ་པ་བཞིན་དུ། གཅིག་ནི་གཟུགས་ཀྱི་སྐྱེ་མཆེད་དང་གཅིག་ཟེར་དོན་ལ། གཟུགས་ཅན་བཅུ་ནང་གི། མིག་ཤེས་གཟུང་བྱ་ཡུལ་གཅིག་པོ་དེ་ལ་གཟུགས་སྐྱེ་མཆེད་དག་ཡིན་དག་རེད། གཅིག་ནི་ཟེར་དོན་ལ། ག་ཟེར་ན། དྲུག་པ་ཡིད་ཤེས་ཀྱི་ཡུལ་དུ་གྱུར་ཡུལ་གཅིག་པོ་དེ་ལ། ཆོས་ཀྱི་སྐྱེ་མཆེད་དང་ཆོས་ཀྱི་ཁམས་ཞེས་བརྗོད་པ་རེད་གཞན་དག་ལ་མ་བརྗོད་པ་རེད། མ་བརྗོད་པའི་རྒྱུ་མཚན་དེ་དག་ཚང་གི་མི་འདུག་ཟེར་དགོས་རེད་ད། མདོ་གཟུགས། ནམ་རྒྱུན་ང་ཚོའི་མངོན་པ་དང་བར་ཆད་ནམ་རྒྱུན་དུ་ཅི་ཡོང་བ་དང། སྒྲ་ཡངས་ཤིང་མ་དོར་བའི་རྒྱུ་མཚན་དུ་ལུས་ཅི་ཡོང་བ། ཇི་ལྟར་ན་ནམ་རྒྱུན་མངོན་པ་ཟེར་ཏེ་གཞིའི་རྣམ་གཞག་གཏན་ལ་ཕབ་ཡ་ལུགས་མངོན་པ་དེ་ཞིབ་པོ་ཡོད་རེད་ཟེར་གྱི་འདུག་ཨ་ད་འདུག་ཡོད་འདུག་ག་མངོན་པ་གོང་མ་ནས་གཞིའི་རྣམ་གཞག་གཏན་ལ་ཕབ་ཡ་ལུགས་མངོན་པ་གོང་མ་ནས་ཡིན་ན་ཞིག་ཡོད་ཚོད་མ་རེད། ད་ལམ་གྱི་རྣམ་གཞག་དོ་སོ་ཡང་ཅིག་དབུ་བར་དུ་ཞིག་རེད་བ། དེ་དག་གིས་ནི་ཕུང་པོ་དང་སྐྱེ་མཆེད་དང་ཁམས་ཀྱི་རང་བཞིན་བཤད་ཟིན་ཏོ་ད་དེ་ཡན་ཆད་ག་རེ་ཕྱིན་ཚར་རེད་ཕུང་པོ་དང་སྐྱེ་མཆེད་ཀྱི་ཁམས་ཕུང་པོ་དང་སྐྱེ་མཆེད་ཁམས་ཀྱི་རང་བཞིན་བཤད་ཚར་བ་རེད།

རྒྱས་པར་བཤད་པ་ག་རེ་ཟེར་ན་ཕུང་པོ་དང་ཁམས་དང་སྐྱེ་མཆེད་རྒྱས་པར་བཤད་པ་འདི་ཚར་ཚར་རེད་བ། ད་ག་ལེར་ས་གཉིས་པ་འདི་རེད་དེ་གསུམ་གཞན་ཡང་འདིར་འདུ་བ་བསྟན་པ། ད་འདི་ན་འདི་རང་དུ་དོགས་མེད་རེད་ཀྱང་ན་ཕུང་པོ་དང་ཁམས་དང་སྐྱེ་མཆེད་ཟེར་ན་ག་རེ་ག་རེ་ཡོང་འདི་ཚང་མ་སོ་སོའི་སོ་སོའི་སྡོམ་རྒྱག་རེད་བ། ཕུང་པོ་བཤད་པའི་སྐབས་སུ་ག་རེ་ག་རེ་ཡོང་འདུག་ཁམས་བཤད་པའི་སྐབས་སུ་ག་རེ་ག་རེ་སྐྱེ་མཆེད་བཤད་པའི་སྐབས་སུ་ག་རེ་ག་རེ་ཡོང་འདུག་ཆ་ཚང་ལ་སྡོམ་གཅིག་རྒྱག་དགོས་ཡོད་ས་རེད་སོ་སོའི་ད་ཅིག་ངེས་ཆ་དང་ནི་རེད་བ། ཡ་འདི་བྱས། ད་དེ་གསུམ་གཞན་ཡང་འདིར་འདུ་བ་བསྟན་པ་ད་འདི་རེད་ད་འདི་ནས་མར་ཁ་ན་འདུ་ཚུལ་དཔེ་རྒྱ་ཆེ་པོ་སྦྱོར་ཚེ་འདི་རེད། བསྡུ། གཅིག་ཁ་སང་སྡོམ་གཅིག་སྤྲད་སོང་ད་འདི་ནས་མར་ས་འདི་ནི་འགོ་བཙུགས་པ་རེད་ད་འགོ་བཙུགས་ཚུལ་འདི་བཙུགས་པ་རེད་ཡིན་ནའི་གཅིག་གཙོ་བོ་རེད་འདུག་འོ་ན་ལེགས་པས་འདུག་བ་ད་དེ་གསུམ་གཞན་ཡང་འདིར་འདུ་བ་སོང་ད་དེ་གསུམ་ཞེས་པ་དེའི་འཇུག་གཞི་ག་རེ། ཕུང་པོ་དང་ཁམས་དང་སྐྱེ་མཆེད་དེ་གསུམ་འཇུག་དགོས་རེད་བ་ད་འདི་ན་ནི་ཕུང་པོ་དང་ཁམས་སྐྱེ་མཆེད་མེད་དོ་ཞེ་ན་འདྲ་མི་འདྲ་སྨྲས་མ་སོང་ཕུང་པོ་དང་ཁམས་དང་སྐྱེ་མཆེད། གསུམ་པོ་གཞན་ཡང་འདུ་ཚུལ་གཞན་ཡོད་རེད་གཞན་ཡང་འདིར་འདུ་བ་བསྟན་པ་འདིར་འདུ་བ་འདིར་འདུ་བ། ད་དེ་ལ་ས་བཅད་གཉིས་བཞག་ཡོད་རེད། གཉིས་ག་རེ་ཟེར་ན། ཕུང་པོའི་མིང་ཅན་གྱི་ཕུང་པོས་བསྡུས་པ་དང་དེ་གཞན་ལ་སྦྱར་བ་ཟེར་ས་བཅད་གཉིས་ཡོང་གི་རེད་ཁྱེད་རང་ཚོ་ས་བཅད་ཡོད་ན་ནི་ད་ག་རང་རེད་མེད་པས་ན། འདིར་འདུ་བ་འདིར་འདུ་བ་གང་དག། འདིར་འདུ་བ་ལ་གཉིས་ལས་ཕུང་པོའི་མིང་ཅན་ཕུང་པོའི་འདུ་བ་གཅིག་བྱས་ཨ་ཁུང་གཅིག་འོག་ལས་དེ་གཞན་ལ་སྦྱར་བ་ཟེར་ཡོང་གི་རེད་ས་བཅད་གཉིས་པ་དེ་དེ་གཞན་ལ་སྦྱར་བ་ཟེར་དེ་རེད། ད་ང་ཚོ་ཁ་སང་འདུ་ཚུལ་རྒྱས་པོ་ཡོད་རེད་ཟེར་དེ་གཞན་ལ་སྦྱར་བ་ནང་ཡོང་གི་རེད། ད་ཕུང་པོའི་མིང་ཅན་ཕུང་པོའི་འདུ་བ་བྱས་ས་བཅད་དང་པོ་དེ། གཉིས་པ་དེ་ག་རེ་རེད་དེ་གཞན་ལ་སྦྱར་བ་བྱས་དེ་བྱས། ད་ཕར་ལོག་ཤེས་ཀྱི་འདར་བ། གཉིས་པ་དེ་དག་གཞན་ཡང་འདིར་འདུ་བ་ལ་གཉིས་ལས། ཕུང་པོའི་མིང་ཅན་ཕུང་པོར་འདུ་བ་ནི། གལ་ཏེ། ད་ཁ་ཅིག། རྩོད་པ་འདྲ་བོ་ཅིག་ཡང་དོགས་པ་ཁོང་ལོང་ལྟ་བུ་བཞིན་འུར་འདུ་བ། གལ་ཏེ། འདུས་བྱས་ཐམས་ཅད་ཕུང་པོ་ལྔ་དང། འདུས་བྱས་ཐམས་ཅད་ཕུང་པོ་ལྔ་ནང་འདུ་རེ་ཟེར་རོ། འདུས་བྱས་དང་འདུས་མ་བྱས་ཐམས་ཅད་སྐྱེ་མཆེད་དང་ཁམས་ཀྱི་ནང་དུ་འདུས་ན། ད་སྐྱེ་མཆེད་དང་ཁམས་ནང་ནས་ཆོས་ཐམས་ཅད་འདུས་རེ་སོང་རོ། ཕུང་པོ་ལྔ་ནང་ག་རེ་སམ་འདུས་བྱས་ཀྱི་ཆོས་མ་གཏོགས་འདུས་མ་རེ། རེ་བ། ཕུང་པོས་མ་བསྡུས། སྐྱེ་མཆེད་ཀྱིས་བསྡུས་ཀྱང་ཀུན་བྱང་རིམ་མེད་ཕྱིར་མ་བཤད། ཨ་ག་རེ་ཟེར་ན། ཟག་བཅས། ཟག་མེད་སྨྲས། ག་ས་ང་ཚོ་མདོར་བསྟན་སྐབས་དེ་ལ། ཕུང་པོ་ལྔའི་སྐོར་ནས་མདོར་བསྟན་ཡོད་པ་མ་རེད་ཁར་ཆོས་ཐམས་ཅད་ཕུང་པོ་ལྔ་ནང་འདུས་མི་འདུག། སྐྱེ་མཆེད་བཅུ་གཉིས་སྐོར་ནས་ཀྱང། སྐྱེ་མཆེད་བཅུ་གཉིས་དང་ཁམས་བཅོ་བརྒྱད་སྐོར་ནས་ཀྱང་མདོར་བསྟན་ཡོད་མ་རེད་མ་བསྡུས་པའི་རྒྱུ་མཚན་ག་ས་ན། དེ་དག་གིས་ཆོས་ཐམས་ཅད་བསྡུས་ཀྱང། ཨང་ཀུན་ནས་ཉོན་མོངས་རྣམ་བྱང་གོ་རིམ་མི་འདུག་ཟེར་འདི་ཕྱི་གཉེར་བ། ཨང་ཟག་བཅས་ཟག་མེད་བསྟན་འདུག་ཆོས་ཐམས་ཅད་བསྡུས་པ་ཙམ་དུ་མ་ཟད་ཀུན་ནས་ཉོན་མོངས་རྣམ་བྱང་གོ་རིམ་ཡང་འདུག་ཟེར་འདི་ཁ་བདེ་སྡོམ་ན་ཕྱིན་ཟག་བྱས་ཙང་ཕུང་པོས་མ་བསྡུས་ཁ་སྐྱེ་མཆེད་ཀྱིས། ཕུང་པོས་མ་བསྡུས་སྐྱེ་མཆེད་ཀྱིས་བསྡུས་ཀྱང་ཀུན་བྱང་རིམ་མེད་ཕྱིར་མ་བཤད་ཟག་བཅས་ཟག་མེད་སྨྲས། འོ་དེ་ཟ། ག་ཟེར་ན་སྐྱེ་མཆེད་དང་ཁམས་གཉིས་ཀར་ཆོས་ཐམས་ཅད་འདུས་གོ་རེ་བ། འདུས་བྱས་དང་འདུས་མ་བྱས་ཐམས་ཅད་སྐྱེ་མཆེད་དང་ཁམས་ཀྱིས་འདུས་ན། ད།

ཕུང་པོ་གི་ནང་འདུས་གི་རེད། སྐྱེ་མཆེད་ནང་འདུས་གི་རེད་ཁམས་ནང་འདུས་གི་རེད་ལབ་རེད། ད་ད་ད། ཟད་པར་དང་ཟིལ་གྱིས་གནོན་པ་དེ་ལ་ཐ་སྙད་ག་རེ་བཅའ་གི་འདུག། ཟད་པར་གྱི་སྐྱེ་མཆེད་ཟིལ་གྱིས་གནོན་པའི་སྐྱེ། སྐྱེ་མཆེད་ཞེས་པའི་ཐ་སྙད་ཡོང་དང་འདོགས་དོན་ག་རེ་ཟེར་ན། མདོའི་ནང་ལོར་ཁོ་རང་ལ་མིང་བསྟན་ཡོང་དུས་ང་ལ། ཕུང་པོ་ཕུང་པོ་ཞེས་པའི་མིང་བསྟན་བཞག། ཁོ་རང་ལ་མིང་བསྟན་ཡོང་དུས་ང་ལ། སྐྱེ་མཆེད་སྐྱེ་མཆེད་ཞེས་མིང་བསྟན་བཞག། ཁོ་རང་ལ་མིང་བསྟན་དུས་ཁམས་ཁམས་ཞེས་མིང་བསྟན། ད་དེ་དག་ག་རེའི་ནང་འདུས་གི་རེད། རེད་པ། ད་མདོར་བསྡུས་ན། ཕུང་པོའི་མིང་ཅན་ཟེར་བ་དང་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་དེ་ལ་ཕུང་པོའི་མིང་བཏགས་བྱས་ཙང་ཕུང་པོའི་མིང་ཅན་ཆགས་འདུག་ཟད་པར་དང་ཟིལ་གྱིས་གནོན་པའི་སྐྱེ་མཆེད་ལ་སོགས་པ་དེ་དག་ནི་སྐྱེ་མཆེད་མིང་ཅན་ཆགས་འདུག་དེ་ནང་བཞིན། ཁམས་མང་པོ་ཟེར་བའི་མདོ་ལས་ཁམས་དྲུག་ཅུ་རྩ་གཉིས་གསུངས་དེ་དག་ཐམས་ཅད་ཁམས་ཀྱི་མིང་ཅན་འདུག་ད་དེ་དག་ག་རེ་ནང་ག་རེ་ནང་འདུ་གི་རེད་ད་མདོར་བསྡུས་ན། ཕུང་པོ་ལྔ་ནང་འདུ་གི་རེད་པས་ཡང་ན་སྐྱེ་མཆེད་ནང་འདུ་གི་རེད་པས་ཡང་ན་ཁམས་ནང་ག་པར་འདུ་གི་རེད་ད་འདི་འདྲི་བ་ཡོང་རེད་ད་འདི་ཡོང་བ་འདི་ཆ་ཚང་མ་འདུ་གི་རེད་མི་ཤེས་རེད་ད། ཁམས་མང་པོའི་མདོ་ལས་ཁམས་དྲུག་ཅུ་རྩ་གཉིས་བཤད་འདུག་ཁམས་དྲུག་ཅུ་རྩ་གཉིས་ད་ང་ཚོ་བྱེད་རེ་ག་ཚོད་བསྡོམས་ཀྱིས་ཁྱེད་རང་ཚོ་རྟགས་རྒྱག་ནས་ཁམས་དྲུག་ཅུ་རྩ་གཉིས་ཡོད་རེད། ཁམས་དྲུག་ཅུ་རྩ་གཉིས་པ་བཤད་པ། འདི་དག་འདིར་སྨོས་པ་རྣམས་ཀྱིས་མ་འདུས་ན་འདི་དག་ལས་ཐ་དད་པའི་ཆོས་ཡོད་པར་འགྱུར་བས་འདུས་ན་ཇི་ལྟར་ཡིན་ད་དེ་འདྲའི་རྣམ་གྲངས་མང་པོ་ཞིག་འདུག་ཨ། འོ་ལགས་སོ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ལ་ཕུང་པོ་ཞེས་པའི་ཐ་སྙད་བྱས། དེ་འདྲའི་ཕུང་པོ་འདི་དག་དང། ཟད་པར་དང་ཟིལ་གྱིས་གནོན་པའི་སྐྱེ་མཆེད་ཐ་སྙད་སྐྱེ་མཆེད་འདི་དག་དང་དེ་ནང་བཞིན་ཁམས་མང་པོ་འདུས་པའི་མདོ་ལས་ཁམས་དྲུག་ཅུ་རྩ་གཉིས་མང་པོ་གསུངས་བཞག། དེ་དག་ག་ས་ན་འདིར་བསྟན་པའི་ཕུང་པོ་ཁམས་སྐྱེ་མཆེད་ནང་འདུས་ཀྱི་རེད་འདུས་ཀྱི་མ་རེད་དེ་མ་འདུས་ན་ཨ་དེར་མ་འདུས་པའི་ཆོས་གཞན་ཡོད་པ་ཆགས་འགྲོ་གི་འདུག་ད་མདོར་བསྡུས་ན་ཆོས་ཐམས་ཅད་ཕུང་པོ། ཕུང་ཁམས་སྐྱེ་མཆེད། ཕུང་པོ་དང་ཁམས་སྐྱེ་མཆེད་གསུམ་ནང་འདུས་ཀྱི་རེད་ཟེར་འགྲིག་གི་མི་འདུག་འདི་རེད་བ། གལ་སྲིད་འདུས་པ་ཡིན་ན་འདུས་སྟངས་འདུས་སྟངས་ག་འདྲ་རེད་ཟེར་ད་ལབ་རེད་ད་ང་ཚོས་འདུས་སྲིད་རེད་མ་འདུས་སྲིད་ན་འདུས་སྲིད་ཀྱི་རེད་བ། ཕུང་པོ་དང་ཁམས་དང་སྐྱེ་མཆེད་ནང་མ་འདུས་པའི་ཆོས། གཅིག་ཀྱང་ཡོད་མ་རེད་བ་འདུས་བྱས་ན་ཕུང་པོ་ལྔའི་ནང་འདུས་ད་འདུས་བྱས་འདུས་མ་བྱས་ཆོས་གང་ཡིན་ན་སྐྱེ་མཆེད་དང་ཁམས་ནང་འདུས་པས་ཁྱབ་རེད་བ་ད་ཇི་ལྟར་འདུས་ན་ད། རྩ་བའི་སྒོ་ནས་ལན་རྒྱག་གི་འདུག་ག་དེའི་ལན་དེ་ལ་རྩ་བའི་སྐབས་སུ་ག་ཟེར་ན། འོ་ལགས་སོ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་དག་གང་དག་ཐུབ་པས་གསུངས་དེ་དག་ཚིག་གམ་མིང་ཡིན་དེ་དག་ནི་གཟུགས་དང་འདུ་བྱེད་དག་ཏུ་འདུས་གསུངས་སོ། ད་ཇེ་རག་མོའི་ལན་གར་རྒྱ་རེད་ཟེར་ན། ད་ཇེ་རག་མོ་ཨའོ་དང་དོ་བདེ་བའི་གཟུང་ཚུལ་གཉིས་ཀ་ཡོང་གི་འདུག་ད་ཁྱོད་ཀྱི་ཕུང་པོ་བརྒྱད་ཁྲིའི་སྲིན་མོ་དུ་སོང་བའོ་མ་དེ་མ་སོང་བའི་རྒྱུ་མཚན་གང་ཟེར་ན་གང་ན་ཞུ་བ་ན་གཞན་ད་མཛོད་རྩ་བའི་ད་ཅིག། མ་ཅིག་གཞན་ལམ་འགྲེལ་བསོད་ནམས་ཤ་བལ་ཆེ་བ་རེ་ད་སུའི་ལུགས་ཤིག་ཤ་རེད་ཁ་ཆེ་ཇེ་རག་མོའི་ལུགས་ཤིག་ཤ་རེད་ཁ་ཆེ་ཇེ་རག་མོ་ཨའི་ཁྱོད་ཀྱི་ཕུང་པོ་བརྒྱད་ཁྲི་མ་གཏོགས་བརྒྱད་ཁྲི་བཞི་སྟོང་ཁས་ལེན་རོགས་མ་རེད་ཇེ་རག་མོ་ཨའི་ཞེ་ན་ཤེས་བྱའི་བརྒྱད་ཁྲི་བཞི་སྟོང་ཁས་ལེན་གི་རེད། ནམ་རྒྱུན་ང་ཚོས་ཇེ་རག་མོ་ཨའི་བརྒྱད་ཁྲི་བཞི་སྟོང་ཁས་ལེན་གི་མ་རེད་ཟེར་གི་འདུག་བ་འདི་ཡང་འགྲིག་གི་འོས་སོ་མ་རེད་ཁ་ཆེ་ཇེ་རག་མོ་ཨའི་ཁྱོད་ཀྱི་ཕུང་པོ་དེ་ལ་བརྒྱད་ཁྲི་མ་གཏོགས་བརྒྱད་ཁྲི་བཞི་སྟོང་ཁས་ལེན་གྱི་ཡོད་མ་རེད་དེ་མེད་པ་ཡིན་ཙང་རྩ་བ་རང་ལ་ཁ་ཆེ་བྱེ་བྲག་སྨྲ་བའི་ལུགས་གཞིར་བཞག་བཀོད་ཞེས་བྱས་ཙང་ཆོས་ཀྱི་ཕུང་པོ་བརྒྱད་ཁྲི་དག། གང་དག་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་གསུངས་པའི་གསུང་དེ་དག། ག་རེ་ནང་འདུ་གི་རེད་སེ་ད་ལན་རྒྱག་རེད་བ་ཁ་སང་དྲི་བ་བཀོད་ད་ལན་རྒྱག་རེད་བ་ཚིག་གམ་མིང་ཡིན་ད་ཚིག་ཡིན་ཟེར་ཡག་དེ། མདོ་སྡེ་པ་རེད་མདོ་སྡེ་པས་ག་རེ་ཟེར་ན་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་དེ་དག་ཚིག་རེད་ད་ཚིག་རེད་ཟེར་ན་རྗོད་བྱེད་ཀྱི་སྒྲ་རེད་ཟེར་གྱི་ཡོད་རེད་བ་ཚིག་གམ་སེ་དུས་མིང་ཡིན་སེ་དུས་ལ། བྱེ་བྲག་སྨྲ་བ་ཁོ་རང་མིང་རེད་ཟེར་ད་མིང་ཟེར་ཡག་དེ་སྐབས་དེ་ག་པར་གོ་གི་རེད་ཟེར་ན་ལྡན་མིན་འདུ་བྱེད་གོ་གི་རེད་བ། ད་མིང་གང་ཟེར་ན་ལྡན་མིན་འདུ་བྱེད་བཅུ་བཞི་ནང་གི། ཨ་ནི་ཅིག། མིང་གི་ཚོགས་ཚིག་གི་ཚོགས་ཡི་གེའི་ཚོགས་རྣམས་མིང་ཟེར་སླད་ཀྱིར་འདི་རེད་ཟེར་བ་རེད། མིག་ལྟ། དེ་དག་ནི་ད་རིམ་པ་བཞིན་དུ། མདོ་སྡེ་པ་ལྟ་བུ་ཡིན་ན་ཚིག་ཡིན་པ་འདོད་ཡོད་ཙང་གཟུགས་ནང་འདུས་བཤད་རེད་གཟུགས་ཀྱི་ཕུང་པོའི་ནང་རེད་བ། ཚིག་ཡིན་ན་ག་རེ་ཡིན་པས་ཁྱབ་རེད་རྗོད་བྱེད་སྒྲ་ཡིན་པས་ཁྱབ་རེད་བ། ད་གཟུགས་ནང་འདུས་འདུག་བ་གཟུགས་ཀྱི་ཕུང་པོའི་ནང་འདུས་འདུག་བ། ད་མདོ་སྡེ་པ་ཡིན་ན། བྱེ་བྲག་སྨྲ་བ་ཡིན་ན། མདོ་སྡེ་པ་ཨེ་ན་ཚིག་ཡིན་པའི་ལང་ཚ་སུ་ཡི་བུ་མོ་ན་འདུས། ཇེ་ནག་མོ་གི་མིང་ཡིན་ལབ་ཤི་ར་མིང་ཨིན་ཙ་ག་རི་ན་འདུས་རེད་བུ་མོ་ང་ན་འདུ་ཅི་བུ་མོ་ན་འདུ་རེད་མང་དོ། ད་འདུ་མི་སྡེ་མི་འདུ་ཅི་ན་འདུས་ར་མིང་ཨེ་ན་སྡེ་མི་འདུ་ཅི་ཡིན་པའི་ཁྱབ་ར་བ་ཨོ་སྡེ་མི་འདུ་ཅི་ན་འདུས་བཤད་གི་རེད་ད་མིང་ཟེར་དེ་གོ་ཇེ་ནག་མོ་ཁོ་རང་བུ་ད་འདི་ར་མིང་ཚིག་ཡི་གེ་གསུམ་གི་ཚོགས་ཀྱི་མིང་ཟེར་བཤད་གི་རེད་ད་ད་སྡེ་མི་བཅུ་བཞི་ན་ད་བ་ལ་ཁ་སང་སྡེ་མི་བཅུ་བཞི་ཟེར་བཤད་ཡོད་རེད་ཨོ་དེ་ན་རོ་གསུང་གི་རེད་ཐོ་དང་མ་ཐོ་སྐད་ཉམས་དང། འདུ་ཤེས་མེད་སྙོམས་འཇུག་པ་དང། ཐོབ་དང་མ་ཐོབ་སྐལ་མཉམ་དང་འདུ་ཤེས་མེད་སྙོམས་འཇུག་པ་དང་མིང་གི་ཚོགས་ལ་སོགས་པ་ཡང། འོ་འདི་ནང་ལ་ཡང་ལྡན་མིན་འདུ་བྱེད་ག་ཚོད་ཡོད་རེད་ལྡན་མིན་འདུ་བྱེད་བཅུ་བཞི་ཡོད་རེད་གནས་གཉིས་པའི་ནང་འོ་འདི་གསུངས་ཡོད་རེད། ཡང་ད་མར་ལོག་གི་ད། ཆོས་ཀྱི་ཕུང་པོ་བརྒྱད་ཁྲི་དག་གང་དག་བརྒྱད་ཁྲི་དག་གང་རྣམས་ཐུབ་པ་སངས་རྒྱས་ཀྱིས་གསུངས་པ་འདི་དག་ནི་མདོ་སྡེ་པའི་རྣ་བའི་ཡུལ་དུ་གྱུར་ཚིག

ཕུང་པོའི་མིང་ཅན་གྱི་ཕུང་པོ་སེ་འདི་རེད་ཕུང་པོའི་མིང་ཅན་སེ་བའི་རྒྱུ་མཚན་གང་ཟེར་ན། ད། ཆོས་ཀྱི་ཕུང་པོ་ཆོས་ཀྱི་ཕུང་པོ་སེ་མིང་ཁོ་ཕུང་པོའི་མིང་ཅན་བཏགས་ཀྱི་འདུག་པ་འདི་རེད། དེ་ཡིན་ཙང་ག་རེ་ཟེར་ན། ཕུང་པོ་ལྔ་ནང་མ་འདུས་པའི་སྐྱོན་ཡང་ཕུང་པོ་ལྔ་ནང་འདུས་ཀྱི་རེད། ད། གྲུབ་མཐའ་སུའི་ལུགས་ལ་བྱས་པས་ན། ད། གྲུབ་མཐའ་གོང་མ་ལ་ད་མདོ་སྡེ་པ་ཡན་མདོ་སྡེ་པ་ཡན་ཆད་བྱས་ན་ནི་གཟུགས་ཀྱི་གཟུགས་ཀྱི་ཕུང་པོའི་ནང་འདུས་ཀྱི་རེད། བྱེ་བྲག་སྨྲ་བ་ཁོ་རང་རང་ལུགས་བྱས་ན་འདུ་བྱེད་ཕུང་པོའི་ནང་འདུས་ཀྱི་རེད་བྱས་ཙང་མ་འདུས་པའི་སྐྱོན་ཕུང་པོ་དག་ཏུ་འདུས་ལགས་སེ་དེའི་རྗེས། མངོན་པ་བ་ན་ད་དེ་ཡན་ཆད་ག་རེ་བྱེད་ཟེར་ན་ཁོ་འདུས་སྟངས་ལན་བརྒྱབ་ཚར་སོང། འདུས་ཟེར། ད་མངོན་པ་བ་རྣམས་ཡེ་ཤེས་ལ་འཇུག་པ་ལས་ད་ཆོས་ཀྱི་ཕུང་པོ་དེ་ག་ཚོད་ཡོད་མེད་དེ་སྐད་ཆ་དེ་ཡིན་ཟེར། མངོན་པ་བ་རྣམས་ཡེ་ཤེས་ལ་ཡེ་ཤེས་འཇུག་པ་སེ་ག་རེ་རེད་ཡ། ཀ་ཏྱཱ་ཡ་ནས་མཛད་པའི་མངོན་པ་སྡེ་བདུན་ནང་གི་དང་པོ་དེ་རེད་པ་ཡེ་ཤེས་ལ་འཇུག་པ་ཀ་ཏྱཱ་ཡ། ག་ཟེར་ན་ད་ཅིག་ཡེ་ཤེས་འཇུག་པ་ཀ་ཏྱཱ་ཡ། ཨ་ནི་གསུས་པོ་ཆེ་བྱས་ག་ཟེར་ན་ཤཱ་རིའི་བུ་བྱས་ཟེར་བ་ད་ང་ཚོ་ག་ཚོད་ཚིགས་བཅད་དུ་བ་སྡོམ་གཅིག་ཨོ་དེ་མ་སྐྱོ་ཤིན་ཏེ་ན་ཡོང་རེད། ད་ཡེ་ཤེས་ལ་འཇུག་པ་ལས་ག་རེ་གསུངས་རེད་ཟེར་ན་སངས་རྒྱས་ཀྱི་གསུང་གང་ཞེ་ན། གང་དེ་བཞིན་གཤེགས་པའི་བཀའ་དང་གསུང་དང་བརྗོད་པ་དང་དབྱངས་དང་ངེས་པའི་གསུང་དང་གསུང་གི་ལམ་དང་གསུང་དབྱངས་དང་གསུང་གི་ཕྲིན་ལས་དང་གསུང་གི་རྣམ་པ་རིག་བྱེད་ཡིན་ནོ། ད་རྣམ་གྲངས་མང་པོ་ཞིག་འདུག་བཀའ་དང་གསུང་དང་བརྗོད་པ་དང་དབྱངས་དང་ངེས་པའི་གསུང་དང་གསུང་གི་ལམ་དང་གསུང་དབྱངས་དང་གསུང་གི་ཕྲིན་ལས་དང་གསུང་གི་རྣམ་པར་རིག་བྱེད་ཡིན་ནོ་ཞེས་པ་དང། ད་ནམ་རྒྱུན་ང་ཚོས་བཅོམ་ལྡན་འདས་ཀྱི་མཚན་བཟང་པོ་སུམ་ཅུ་རྩ་གཉིས་ནང་གི་སྒྲུབ་དཀའ་ཤོས་ག་རེ་ཟེར་ན་གསུང་ཚངས་པའི་དབྱངས་དེ་ཆགས་ཀྱི་རེད། ཁྱེད་རང་ཚོ་སྐབས་བརྒྱད་པ་བལྟས་ཚར་བ། གསུང་ཚངས་པའི་ངག་འདི་གསུང་ཚངས་པའི་དབྱངས་འདི་འགྲུབ་དཀའ་ཤོས་བྱ་དེ་རེད། མཚན་བཟང་པོ་རེད། དཔེ་བྱད་བཟང་པོ་ཆ་ཚང་གི་འགྲུབ་བྱེད་རྒྱུ་ཐམས་ཅད་ཚུར་བསྡོམས་ནས་བསྡུ་འདི་འདི་ག་རེད། ཆ་བཅུ་ལུས་ན་ཆ་བརྒྱ་ཡོད་ན་སུས་བསྡུ་གང་ལ་གཞན་ནི་མཚན་མཚན་གཅིག་གི་འགྲུབ་ཡག་རྒྱུ་ཆགས་འགྲོ་འདུག་བ། མཚན་གཅིག་གི་འགྲུབ་ཡག་གི་རྒྱུ་མཚན་རེ་རེ་གི་རྒྱུ་དེ་སྟོང། བརྒྱ་ག་རེ་བརྒྱ་བརྒྱ་བསྒྱུར་མཚན་རེ་རེ་གི་ཆ་མཐའ་མ་དེ་ལ་མཚན་ཐམས་ཅད་ཀྱི་གཅིག་གི་འགྲུབ་ཡག་རྒྱུ་ཐམས་ཅད་ཚུར་བསྡུས་ནས་འདི་ག་རེ་ཟེར་ན་བརྒྱ་བསྒྱུར་ན་སྟོང་བསྒྱུར་ན་བསྒྱུར་ནས་གཞན་ནི་ག་རེ་ཟེར་ན། དབུ་གཙུག་ཏོར་འགྲུབ་བྱེད་དེ་རེད་དབུ་གཙུག་ཏོར་འགྲུབ་བྱེད་ཀྱི་རྒྱུ་དེ་ག་རེ་བརྒྱ་རེད་ཚུར་བསྒྱུར་ནས་མཐའ་མ་དེ་ལ་ག་རེ་གསུང་ཚངས་པའི་དབྱངས་དེ་རེད་འགྲུབ་དཀའ་ཤོས་གསུང་ཚངས་པའི་དབྱངས་དེ་རེད་དེ་ནས་དབུ་གཙུག་ཏོར་རེད་དེ་ནས་མཚན་བཟང་གཞན་དང་གཞན་རེད་དེ་ཡིན་ཙང་བཅོམ་ལྡན་འདས་ཀྱི་གསུང་དེ་ཞེ་པོ་རེད་འདུག་བྱས་ཙང་ནམ་རྒྱུན་ང་ཚོས་བཅོམ་ལྡན་འདས་ཀྱི་ད་རྗེས་དྲན་བྱེད་ཡག་ན་ཡག་ཤོས་དེ་ག་རེ་རེད་གསུང་རྗེས་དྲན་གྱི་ཆོས་དྲུག་དེ་ཡག་ཤོས་རེད་གསུང་གི་འདུག་བ་མཛད་པ་ཀུན་ལས་གསུང་གི་ནི་མཛད་པ་མཆོག་ཡིན། རེད་པ། ཨོ་དེ་རེད། བྱས་ཙང་གསུང་འདི་ཞེ་པོ་ད་ད་ནི་བཅོམ་ལྡན་འདས་ང་ཚོས་ལོངས་སྤྱོད་ཡག་ངོ་མ་བཅོམ་ལྡན་འདས་གསུང་འདི་རེད་དོ། དེ་མ་གཏོགས་པའི་གཞན་ལོངས་སྤྱོད་ཡག་མི་འདུག། མཛད་པ་ཀུན་ལས་གསུང་གི་ནི་མཛད་པ་མཆོག་ཡིན་དེ་ཡང་ནི་འདི་ཉིད་ཡིན་ཕྱིར་མཁས་པ་ཡིས་འདི་ལས་སངས་རྒྱས་རྗེས་དྲན་བྱོས་གསུངས་འདུག་ཟེར། ཡང་དེའི་རྗེས། སངས་རྒྱས་ཀྱི་གསུང་ཞེས་བྱ་བ་འདི་ནི་ཆོས་གང་ཡིན་ཞེ་ན་གང་ཡིན་ཞེ་ན། གང། མིང་གི་ཚོགས་དང་ཚིག་གི་ཚོགས་དང་ཡི་གེའི་ཚོགས་རྣམས་གོ་རིམས་བཞིན་དུ་བཀོད་པ་དང་གོ་རིམས་བཞིན་དུ་བཞག་པ་དང་གོ་རིམས་བཞིན་དུ་ཡང་དག་པར་སྦྱར་བ་ཆོས་གཉིས་ཀའི་རང་བཞིན་ཡིན་པའི་ཕྱིར་གཉིས་ཀར་འདུས་སོ་ཞེས་འཆད་དོ། མིང་གི་ཚོགས་དང་ཚིག་གི་ཚོགས་ཀྱི་གཉིས་ཀའི་རང་བཞིན་རེད་གཉིས་ཀའང་ཡིན་མོད་འདི་དག་མདོར་བསྡུས་ན་བྱེ་བྲག་སྨྲ་བ་ཁོ་རང་བྱས་ན་ག་རེ། མིང་གི་ཚོགས། གཙོ་བོ་གཅིག་ཏུ། མདོ་སྡེ་པས་ནི་ཚིག་གི་ཚོགས་ལྟ་བུ་གཅིག། ད་ང་ཚོས་མིང་ཚིག་ཡི་གེ་གསུམ་གྱི་ཚོགས་ཟེར་བྱུང་བ་དང་མིང་གི་ཚོགས་ཁོ་རང་དེ་ལྡན་མིན་འདུ་བྱེད་རེད་ཟེར་གྱི་འདུག་བྱེད་རང་མ། ང་ཚོས་མིང་ཟེར་དུས་སྒང་ལ་རྗོད་བྱེད་ཀྱི་སྒྲ་ལ་ཡང་གོ་དགོས་རེད་བ་ད། བརྗོད་བྱའི་སྒྲ་ལ། ཨང་ག་ཟེར་ན་དོན་གྱི་ངོ་བོ་ཙམ་སྟོན་པ་དེ་ལ། དོན་གྱི་ངོ་བོ་ཙམ་སྟོན་པ་དེ་ལ་ཚིག། མིང་ཅེས་དོན་གྱི་ཁྱད་པར་སྦྱར་ནས་སྟོན་པ་དེ་ལ་ཚིག་ཟེར་གྱི་རེད་པ་ནམ་རྒྱུན་ང་ཚོ་སུམ་རྟགས་འགྲོ་སྟངས་བྱས་པ་ན། མིང་ཚིག་གཉིས་ཀྱི་ཚིག་གཞི་རྩོམ་གཞིར་གྱུར་སྐད་ཀྱི་གདངས་དེ་ཡི་གེའི་དོན། དོན་གྱི་ངོ་བོ་ཙམ་སྟོན་པ་དེ་ལ་མིང། དོན་གྱི་ཁྱད་པར་སྦྱར་ནས་སྟོན་པ་དེ་ལ་ཚིག་གིས་ཟེར་བ། ད་འདི་དང་དེའི་ཟེར་སྒྲ་དབྱེ་བ་ཟེར་མ་བྱས་ཙང། སུམ་རྟགས་ནང་གི་ཆ་ཚང་ག་རེ་རྗོད་བྱེད་སྒྲའི་ཆ་དེ་རེད་པ། གཉིས་ཀར་འདུས་སོ་ཞེས་སྟོན་ཏོ། སྡེ་པ་གཞན་དག་གིས་ནི་ཆོས་ཀྱི་ཕུང་པོ་ད་འདི་ཆོས་ཀྱི་ཕུང་པོ་བརྒྱད་ཁྲི་ཡོད་དམ་མེད་བརྒྱད་ཁྲི་རེད་བརྒྱད་ཁྲི་བཞི་སྟོང་རེད་ཟེར་སྐད་ཆ་དེ་རེད་བ། སྡེ་པ་གཞན་དག་ནི་ཆོས་ཀྱི་ཕུང་པོ་བརྒྱད་ཁྲི་དང་བཞི་སྟོང་འདི་ད་འདི་མ་ཕྱི་ལྟ་སོང་གྲུབ་མཐའ་གོང་མ་ཆ་ཚང་རེད་བ། ཆོས་ཕུང་བརྒྱད་ཁྲི་བཞི་སྟོང་མ་གཏོགས་བརྒྱད་ཁྲི་འདོད་མཁན་ཡོད་པ་མ་རེད་བ། ད་ཁོང་ཚོའི་ཁུངས་འདི་ག་རེ་ཟེར་ན་མདོ་ལས། ཁུངས་གཏུགས་འདུག་བ་ཀུན་དགའ་བོའི་མདོ་ལས་ག་རེ་གསུངས་རེད་ཀུན་དགའ་བོས་བདག་གིས་ཆོས་ཀྱི་ཕུང་པོ་བརྒྱད་ཁྲི་གཅིག་ནི་བཅོམ་ལྡན་འདས་བཅོམ་ལྡན་འདས་ལས་མངོན་སུམ་དུ་བཟུང་ངོ་གཉིས་ནི་དགེ་སློང་དག་ལས་ཞེས་གསུངས་པའི་ཕྱིར་དང། ད་བཅོམ་ལྡན་འདས་ལས་བརྒྱད་ཁྲི་ལྷག་བཟུང་ཟེར་འདུག་བ། ད་བརྒྱད་ཁྲི་མི་ལྡོག་མེད་ན་བཅོམ་ལྡན་འདས་ལས་བརྒྱད་ཁྲི་ལྷག་ཉན་ཚར་ཡིན་གསུངས་འདུག་ཨ་གཉིས་ནི་དགེ་སློང་གཞན་དག་ལས་ཡང་ཉན་ཡིན་གསུངས་འདུག་ད་ཚེ་སྟོང་བརྒྱད་ཁྲི་ལྷག་ཡོད་པ་ཐག་ཆོད་རོགས་བརྒྱད་ཁྲི་བཞི་སྟོང་ཡོད་པ་ད་བརྒྱད་ཁྲི་ལྷག་ཟེར་འདུག་ང་ལ་བརྒྱད་ཁྲི་ཉིས་སྟོང་ཙོ་ག་རེ་རེད་བཅོམ་ལྡན་འདས་ལ་གསན་ཨ་ག་རེ་གཉིས་ནི་ཟེར་འདུག་ང་ལ་ཉིས་སྟོང་ཙོ་དགེ་སློང་གཞན་ལ་གསན་ཟིག་མི་འདུག་དངོས་སུ་མ་གསན་པའི་ཆོས་དགེ་སློང་གཞན་དག་གཞན་ལ་བསྐྱོད་ཟེར་འདུག་ང་ལ་བརྒྱད་ཁྲི་བཞི་སྟོང་ལོངས་གོ་འདུག་དེའི་རྗེས་གཉིས་ནི་དགེ་སློང་གཞན་དག་ལས་ཞེས་གསུངས་པས་ཇི་ལྟར་ཁུངས་ཡོད་ན་མི་ལེན་འདུག་སུ་རེད་འདུག་ཨ། རྣམ་བཤད་རིགས་པ་ལས།

བདག་འདིའི་ཚིག་འདུ་བདག་འདི། སྔགས་ལ་ཞུགས་ན་འདི་སློབ་དཔོན་ལྔ་ཟེར་ཞོ་ནམ་རྒྱུན་ང་ཚོ་ཕར་ཕྱིན་ན་སློབ་དཔོན་ལྔ་ཟེར་ཞོ་ཨ་འཕགས་པ་ཡབ་སྲས་ལྔ་ནང་བཞིན་སྔགས་ལ་ཞུགས་ན་འཕགས་པ་ཡབ་སྲས་ལྔ་འཕགས་པ་ཡབ་སྲས་ལྔའི་ནང་གི་གཅིག་གིས་ལྗགས་རྩོམ་མཛད་པའི་སྔགས་ཀྱི་གཞུང་འབྱོར་རྣམ་བཤད་རིགས་པ་ཟེར་ཞིག་འོ་དེ་ཡིན་ན་མི་ཤེས་ད་མདོ་ཡིན་ན་སྔགས་རྣམ་བཤད་རིགས་པ་ཟེར་སྔགས་རྣམ་བཤད་རིགས་པ་གཉིས་ཡོད་རེད་ཕལ་ཆེར་ད་འདི་མདོ་དེ་ཡིན་མི་དོ། ཉན་ཐོས་ཀྱི་ཐེག་པ་ལ་ཡང་བརྒྱད་ཁྲི་མ་འདུས་ཏེ་ཉན་ཐོས་ཀྱི་ཐེག་པའི་དབང་དུ་བྱས་ནས་ཆོས་ཀྱི་ཕུང་པོ་བརྒྱད་བརྒྱད་ཁྲི་མ་འདུས་ཏེ་ག་རེ་ཟེར་ན་ཀུན་དགའ་བོའི་མདོ་ལས་བརྒྱད་ཁྲི་ལྷག་བཅོམ་ལྡན་འདས་ལས་བཟུང་ཞིང་གཉིས་ནི་དགེ་སློང་དག་ལས་སོ་ཞེས་གསུངས་པ་འདི་དག་ཡང་ཀུན་དགའ་བོ་ཀུན་དགའ་བོའི་སྐབས་སུ་ལོ་ཉི་ཤུ་ལྷག

ཅེས་སོགས་དང། རིམ་གྲོ་པ་བྱེད་པ་ན་ཐོས་པ་ཡིན་གྱི་རིམ་གྲོ་མི་བྱེད་པའི་གོང་དུ་གསུངས་པ་རྣམས་ནི་དེས་མ་བཟུང་ངོ། བཅོམ་ལྡན་འདས་ཀྱིས་ལོ་ཉི་ཤུ་ལ་མཉམ་དུ་རིམ་གྲོ་བྱེད་པའི་སྐབས་སུ་ཐོས་པ་འདི་དག་རེད། ད་རིམ་གྲོ་མ་བྱས་པའི་གོང་དུ་ཡང་དེ་འདྲའི་ཐོས་པ་ཡོད་ཆོག་གི་རེད། གསུངས་པ་ནི་འདིར་མ་བཟུང་བར་བཤད་ལ་དེའི་གོང་དུ་ཆོས་ཉུང་ངུ་གསུངས་པ་ཡང་མ་ཡིན་ཏེ། ད་རིམ་གྲོ་སུས་གཏོང་བ་ལ་བཅོམ་ལྡན་འདས་དང་མཉམ་དུ་ཕྱིན་ལོ་ཉི་ཤུ་ནང་ལོགས་ལ་ག་རེ་རེ་ཆོས་ཕུང་པོ་བརྒྱད་ཁྲི་ཉིས་ལྷག་ཟིན་གྱི་ཐོག་ད་རིམ་གྲོ་མ་བྱས་པའི་སྔ་རོལ་བཅོམ་ལྡན་འདས་དང་འཕགས་ཚེ་ང་ཚོ་ཞེ་སྡང་ཞལ་གསེར་མ་ཟོས་ན་སེམས་ཐག་ཉེ་པོ་མ་ཆགས་པའི་སྐོར་ཁོ་དང་པོ་ཁོ་གཉིས་འདོད་ཅིའི་འབྲེལ་བསྡད་དུས་གང་ཆོས་མང་པོ་ཉན་ཚར་བ། བྱས་ཙང་ད་ཆོས་ཀྱི་ཕུང་པོ་བརྒྱད་ཁྲི་ལྷག་པོ་ཡོད་པ་སྒྲུབ་བྱེད་རེད་དེ། ད་གོང་དུ་གར་ཟེར་ཆོས་ཉུང་ངུ་ལས་གསུངས་ཡོད་པ་མ་རེད་ཁ་ཤས་ལན་རྒྱག་རེ་བ་དེ་ཡང་མ་རེད་དེའི་གོང་དུ་དགེ་སློང་མང་པོ་ཞིག་འདུག་བ་དགེ་སློང་དག་ཟེར་འདུག་བ་དེའི་གོང་དུ་ཆོས་ཉུང་བ་གསུངས་ཡང་མི་འཐད་པས་ག་རེ་ཟེར་ན་དགེ་སློང་དག་ལས་བཟུང་བ་དེ་དག་ཁོ་ན་སྔར་གསུངས་པ་རྣམས་ཡིན་ནོ་ཞེས་བྱ་བ་ཡང་མི་རིགས་པའི་ཕྱིར་ཞེས་པ་དང་ད་མདོར་བསྡུས་ན་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ཡོད་པའི་སྒྲུབ་བྱེད་ཡིན་ཟེར་རེད། ཀུན་ལས་བཏུས་ཀྱི་འགྲེལ་པ་ལས་ཀྱང་ཟེར་ཉན་ཐོས་ཀྱི་ཐེག་པའི་སྐབས་སུ་གནས་བརྟན་ཀུན་དགའ་བོས་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གང་བཟུང་བ་རྣམས་ནི་སྡེ་སྣོད་གསུམ་པོ་འདི་དག་ཉིད་ཡིན་ནོ་ཞེས་བྱ་བའི་ཕྱིར། ཞེས་དང། སྡེ་པ་གཞན་གྱི་ལུང་ལས་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ཞེས་གསུངས་པའི་ཕྱིར་དེས་ན་བརྒྱད་ཁྲི་འདོད་པ་ནི་ག་དེའི་ལུགས་བ་དང། དེས་ན་བརྒྱད་ཁྲི་འདོད་པ་ནི་སུའི་ལུགས་རེད་ཟེར་ན་ཁ་ཆེ་བྱེ་བྲག་སྨྲ་བ་ཁོ་ནའི་ལུགས་ཡིན་པར་མངོན་ནོ། དེ་རེད་དེ་མ་གཏོགས་པའི་བྱེ་བྲག་སྨྲ་བ་གཞན་དང་གཞན་དག་ཆོས་ཀྱི་ཕུང་པོ་ག་ཚོད་འདོད་པ་བརྒྱད་ཁྲི་བཞི་སྟོང་འདོད་དགོས་བ་རེད། གྲུབ་མཐའ་གོང་མ་དང་གཅིག་རེད་བ། ག་ཟེར་ན། ཉོན་མོངས་བརྒྱད་ཁྲི་བཞི་སྟོང་ཡོད་ཙང་ཉོན་མོངས་རེ་རེའི་གཉེན་པོ་དེ་ལ་ག་རེ་ཆོས་ཀྱི་ཕུང་པོ་བརྒྱད་ཁྲི་རེ་རེ་བྱ་དགོས་རེད། འདོད་ཆགས་ལ་སྤྱོད་པ་ཉིས་ཁྲི་ཆིག་སྟོང་ཞེ་སྡང་ལ་སྤྱོད་པ་ཉིས་ཁྲི་ཆིག་སྟོང། ཨ་ནི་ག་ཟེར་ན་གཏི་མུག་ལ་སྤྱོད་པ་ཉིས་ཁྲི་དུག་གསུམ་ཆ་མཉམ་དུ་སྤྱོད་པ་ཉིས་ཁྲི་ཆིག་སྟོང་ཟེར་བ། འོ་དེ་ཉི་ཁྲི་ཆིག་སྟོང་ཆིག་སྟོང་བྱ་དགོས་རེད། ཨ་འདོད་ཆགས་ཀྱི་གཉེན་པོ་ཨ་ག་རེ་ཉི་ཁྲི་ཆིག་སྟོང་ཞེ་སྡང་གི་གཉེན་པོ་ཉི་ཁྲི་ཆིག་སྟོང་ཨ་ག་རེ་གཏི་མུག་གི་གཉེན་པོ་ཉི་ཁྲི་ཆིག་སྟོང་ཨ་དུག་གསུམ་ཆ་མཉམ་དུ་སྤྱོད་པའི་གཉེན་པོ་དེ་ལ་ཉི་ཁྲི་ཆིག་སྟོང་དེ་ལ་ཉི་ཁྲི་བྱས་པ་བཞི་དེ་ལ་ག་ཚོད་ཆགས་རེད། ཨ་ནི་ག་ཚོད་ན་བརྒྱད་ཁྲི་ཆགས་རེད་བ་དེའི་སྒང་ལ་རེ་རེ་སྟོང་རེ་རེ་ཡོད་རེད་བ་སྟོང་རེ་རེ་བརྩིས་དུས་བརྒྱད་ཁྲི་བཞི་སྟོང་ཆགས་སོང་འོ་འདུག་སེ་རེད། ད་བས་ཤིང་དེ་འདྲི་ཟེར་བ་ད་དེ་ནམ་རྒྱུན་གཅིག་པུ་གཅིག་པུ་རེད་འདུག་ཟླ་བ་ཡ་ཡོད་མ་ད་མར་ཀློག་ཡ་དེ་མ་འདུག་ཡོད་མ་ད་དེ་ནི་ཆོས་ཕུང་གི་ཚད་དེ་རེད་ད་ཆོས་ཀྱི་ཕུང་པོ་ཆོས་ཀྱི་ཕུང་པོ་ཟིག་གདོང་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་སེ་སྟོང་ལ་ཆོས་ཀྱི་ཕུང་པོ་གཅིག་གི་ཚད་གང་འདྲ་རེད་ད་ཆོས་ཀྱི་ཕུང་པོ་ཚད་སྤྱིར་ག་རེད་ད་འདི་གསེར་ཕྲེང་ནང་ཡོད་རེད་པ་ཁྱེད་རང་ཚོ་རྙིང་པ་ཕར་ཕྱིན་འདི་ལྟ་ཚར་ཡོད་ཀྱི་རེད་འདི་བྱེད་དྲག་མོད་ད་འདི་བྲུ་བྲུ་ག་སང་མཛོད་རྩ་བའི་ལུང་འདི་དྲངས་ནས་བྱས་ཙང་འདི་ནང་གསུངས་བཞག་རེད་ཚད་དེ་འདི་གོ་རོ། ཁ་ཅིག་བསྟན་བཅོས་ཚད་ཅེས་ཟེར། ཁ་ཅིག་ཕུང་པོའི་གཏམ་རེ་ཟེར། སྤྱོད་པ་ནི་ཆོས་ཀྱི་ཕུང་པོ་མཐུན་པར་གསུངས་ཟེར་དང། བཤད་ཚུལ་གསུམ་པ་བཀོད་བྱས་ཏེ་ད་ནི་མ་ཀློག་ཤོག་གི་འདིར་བ། ཁ་ཅིག་ནི་ཤཱ་རིའི་བུས་ཉེ་བར་བསྡུས་པའི་བསྟན་བཅོས་ཀྱི་ཆོས་ཀྱི་ཕུང་པོ་ཚད་དང་མཉམ་པ། ཤོ་ལོ་ཀ་དྲུག་སྟོང་ཡོད་པར་ཟེར་རེད་ད་བཅོམ་ལྡན་ཤཱ་རིའི་བུས་ཚུར་བསྡུས་བྱས་པའི་བསྟན་བཅོས་ཀྱི་ཚད། ད་བསྡུས་ན། དེ་འདྲ་ཞིག་གི་ཚད་མཉམ་པ་ཞིག་ག་ལ་རེད། ཨ་ནི་ཆོས་ཀྱི་ཕུང་པོ་གཅིག་ཟེར་རེད། ཤོ་ལོ་ཀ་དབང་དུ་བྱས་ན་ཤོ་ལོ་ཀ་ཚད་དུ་དྲུག་སྟོང་ཡོད་རེད་ཟེར་རེད་ད་དེ་རེད། དེ་བཞིན་གསེར་ཕྲེང་ན་གཅིག་པོ་གཅིག་མཉམ་བཀོད་བྱས་རེད་ཡང་རྫོགས་གསེར་ཕྲེང་གི་སྐབས་དང་པོའི་ནང་ཡོད་རེད་བ་ག་རེའི་སྐབས་དུ་ཡོད་རེད། གདམས་ངག་སྐབས་དུ་ཡོད་ཀྱི་རེད་ཟེར་གདམས་ངག་སྐབས་དུ་ཡོད་རེད་གདམས་ངག་སྐབས་དུ་ལ་བཀའ་བསྟན་བཅོས་དང་འདི་གསོལ་སྐོང་གཞུག་གར་སང་དང་སྡེ་སྣོད་གསུམ་པོ་དེ་འདུ་མི་འདུ་ཕ་དེ་ཤ་ཨན་དེ་ནས་བཀའ་དེ་གར་སང་ལ་འདི་ཡོང་རེད་གར་སང་ཆོས་ཀྱི་ཕུང་པོ་དེ་ཡང་འདི་ཡོང་རེད་དེ་ལ་ནི་ཤོ་ལོ་ཀ་དྲུག་སྟོང་ཡོད་པ་དེ་ཡང་ཆོས་ཀྱི་ཕུང་པོ་གཅིག་ཡིན་ཏེ་གཞན་རྣམས་ཕལ་ཆེར་ནུབ་བོ་ཞེས་ཟེར་རོ་ད་ཤོ་འདི་ག་ཆོས་ཀྱི་ཕུང་པོ་གཅིག་རེད་ཆོས་ཀྱི་ཕུང་པོ་ཚད་དེ་གར་སང་ན་ཁ་ཅིག་བསྟན་བཅོས་ཚད་ཅེས་ཟེར་ས་བསྟན་བཅོས་ཚད་ཅེས་ཤཱ་རིའི་བུས་ཉེ་བར་བསྡུས་པའི་བསྟན་བཅོས་ཀྱི་ཚད་ཆ་ཚང་ལོངས་པ་ཞིག་གར་ལ་རེད་ཆོས་ཀྱི་ཕུང་པོ་གཅིག་ཟེར་རེད་དེ་ལ་ཤོ་ལོ་ཀ་བྱས་ན་ཤོ་ལོ་ཀ་དྲུག་སྟོང་ཡོད་རེད་ད་འདི་རེད་ཡ། ཚིག་ལེའུར་བྱས་པ། དེ་ལྟར་བྱས་ན་ཕུང་པོ་བརྒྱད་ཁྲི་བཞི་སྟོང་ལ། དེ་ལྟར་བྱས་ན་ཕུང་པོ་བརྒྱད་ཁྲི་བཞི་སྟོང་ལ་ད་ཕུང་པོ་གཅིག་གི་ཚད་ལ་གང་རེད། ཤོ་ལོ་ཀ་དྲུག་སྟོང་ཡོད་པས་ན་ད་ཕུང་པོ། ཆོས་ཕུང་གཅིག་དེ་ཡོད་ན་ཆོས་ཕུང་བརྒྱད་ཁྲི་བཞི་སྟོང་ལ་ཕར་བགོ་བཤའ་བྱེད་དུས་ག་ཚད་ཅིག་སླེབས་ཀྱི་རེད་ཆོས་ཕུང་བརྒྱད་ཁྲི་བཞི་སྟོང་བྱེད་དུས་ཡང་ཚིག་ལེའུར་བྱས་པ་ག་རེད་དུང་ཕྱུར་ཕྲག་བཞི་དང་བྱེ་བ་ཕྲག་བརྒྱད་ཡོད་རེད་ད་འདི་ཕར་ཆ་བགོ་རྒྱག་དགོས་རེད་བ། རེ་རེ་ལ་ག་ཚད་ཡོད་རེད་དྲུག་སྟོང་དྲུག་སྟོང་ཡོད་རེད་བ་ད་དྲུག་སྟོང་དྲུག་སྟོང་ཡོད་ཟེར་སྟོང་ལ་བརྒྱད་ཁྲི་དང་དྲུག་སྟོང་གཉིས་བསྒྱུར་དགོས་རེད་བ་བསྒྱུར་ཡོང་དུས་ག་ཚད་ཆགས་རེད། དུང་ཕྱུར། ཕྲག་བཞི་དང་བྱེ་བ་ཕྲག་བརྒྱད་དུ་རེས་སུ་ལྟ་ཅི་བྱེད། ཤོ་ལོ་ཀ་དབང་དུ་བྱས་པས་ན་ཚིག་ལེའུར་བྱས་ན། ད་སེམས་ཙམ་པ་ལྟར་ན་ཟེར་ཀུན་བཏུས་ཀྱི་འགྲེལ་པ་ལས་ཆོས་ཀྱི་ཕུང་པོ་གཅིག་གི་ཚད་ཇི་ཙམ་ཞེ་ན། གྲངས་བརྒྱ་ཕྲག་བཅུ་ནི་ཆོས་ཀྱི་ཕུང་པོ་གཅིག་སྟེ། ད་བརྒྱ་ཕྲག་བཅུ་ཟེར་སྟོང་ག་ཚད་རེད། ད། གཅིག་སྟོང་རེད་པ། ཤོ་ལོ་ཀ་གཅིག་སྟོང་ཟིན་པ་ནི་བརྒྱ་ཕྲག་བཅུ་ཟེར་སྟོང་ལ།

གྲངས་སྟོང་ཞེས་བྱ་བའི་ཐ་ཚིག་གོ་ཞེས་བྱ་བ་ཆོས་ཀྱི་ཕུང་པོ་རེ་རེ་ལ་ཚིག་ལེའུར་བྱས་པ་ག་ཚོད་ཡོད། སྟོང་སྟོང་ཡོད་རེད་ཟེར་ན་ཚིག་ལེའུར་བྱས་པ་རེད་འདུག་ཚིག་ལེའུར་བྱས་པ་སྟོང་སྟོང་ཡོད་པར་བཤད་ཅིང། དེ་ཉིད་ལས་བགྲང་བའི་ཚུལ་དེས་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་ནི་ཚིག་ལེའུར་བྱས་པ་བྱེ་བ་ཕྲག་བརྒྱད་དང་ད་འདི་ཕར་ཆ་བགོས་བརྒྱབ་ན་བརྒྱད་ཁྲི་བཞི་སྟོང་ལ་ཕར་ཆ་བགོས་བརྒྱབ་ན་ཚིག་ལེའུར་བྱས་པ་ག་ཚོད་ཡོད་དོ་བྱེ་བ་ཕྲག་བརྒྱད་དང་འབུམ་ཕྲག་བཞི་བཅུར་འགྱུར་རོ་འབུམ་ཕྲག་བཞི་བཅུར་འགྱུར་ད་གང་ལས་མང་བ་ཆགས་འགྲོ་གི་རེད་ཡ། ཚིག་ལེའུར་བྱས་པའི་ཚད་ནི་སློབ་དཔོན། ཆོས་ཀྱི་བཤེས་གཉེན་གྱིས་ཚིགས་སུ་བཅད་པ་རེ་རེ་ལ་ཡང་ག་རེ་ཟེར་ན། ཡི་གེ། ད་འབྲུ་སུམ་ཅུ་ད་ཚིགས་སུ་བཅད་པ་ལེའུ་གཅིག་ལ་ག་རེ།

ཚིག་ཚོགས་བརྒྱད་ཚིག་ཚོགས་པ་བརྒྱད་ཟེར་བ་རེད་ཚིག་འབྲུ་བརྒྱད་གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་ད་འདི་ང་ཚོ་བདུན་བརྒྱད་ཀྱི་དབང་དུ་བྱས་ན་བརྒྱད་བརྒྱད་སླེབས་ཀྱི་རེད་པ་རེད་ད་འདི་ཚིག་འབྲུ་ད་འདི་ཟེར་འདུག་ཨ་ཡི་གེ་འབྲུ་ཟེར་འདུག་ཨ་ཡི་གེ་འབྲུ་ཡི་གེ་འབྲུ་སུམ་ཅུ་རྩ་གཉིས་རེད་ད་ཡི་གེ་འབྲུ་ཟེར་འདུག་ཨ་ཡི་གེ་འབྲུ་རེ་རེ་བརྩི་དགོས་རེད་དཔེར་ན་ས་ཡིན་ན་ས་ག་ཡིན་ན་ག་ང་ཡིན་ན་ང་ཡིག་འབྲུ་རེ་རེ་བརྩི་དགོས་རེད་པ་ཚོགས་པ་དེ་ལ་བརྩི་དགོས་ཡོད་མ་རེད་ཡིག་འབྲུ་རེ་རེ་བརྩི་དགོས་རེད་ཡིག་འབྲུ་རེ་རེ་བརྩི་འདུག་ཨ་ད་ག་ཚོད་རེད་སུམ་ཅུ་རྩ་གཉིས་སླེབས་ཀྱི་འདུག་ཨ་ཤོ་ལོ་ཀ་གཅིག་ལ་ག་རེ་རེད

ཨང་མིང་ཞིག་འདུག་བ་ཡང་བྱུང་རྗེས་འཇུག་ཞི་ག་འདུག་བ། ད། ཚད་རིང་པོ་ཞིག་བརྩི་ཡོད་ཀྱི་རེད་རེད་བ། ཚིག་འབྲུ་རང་བརྩི་ན་མཐའ་གཅིག་ཏུ་ངེས་པ་མི་འདུག་གང་ལྟར་ཡང། ད་དེ་འདྲའི་ཚད་རིང་པོ་ཞིག་དེ་འདྲ་ཞིག་ཟེར་བ། ཡང་ད་འདྲི་སྲིད་དོ་སོ་ད། ཕ་ཕུང་པོ་ལ་སོགས་གཏམ་རེ་ཡིན་ཟེར་དུས་སྒང་ལ་ཁ་ཅིག་འདོད་པ་གཉིས་པ་ད་འདོད་པ་གཉིས་པ་ད་ཆ་རེད་གཞན་དག་ན་རེ་ཟེར། ཕུང་པོ་དང་སྐྱེ་མཆེད་དང་ཁམས་དང་རྟེན་འབྲེལ་ཡན་ལག་བཅུ་གཉིས་ལ་སོགས་དོན་གྱི་སྡེ་ཚན་རེ་རེ་རྫོགས་པར་སྟོན་པའི་གཏམ། གཏམ་རྒྱུད་རེ་རེ་ལ་ཆོས་ཀྱི་ཕུང་པོ་རེ་ད་འདི་རེད་གཏམ་རྒྱུད་རེ་རེ་ཟེར་དུས་སྒང་ལ། ཕུང་པོ། གཟུགས་ཕུང་འགོ་བཙུགས་པ་རེད་བ། གཟུགས་ཕུང་འགོ་བཙུགས་ནས། ཨ། ཚོར་ཕུང། ག་ཟེར་ཚོར་ཕུང་འདུ་ཤེས། རྣམ་ཤེས་ཕུང་པོ། ཨ་ཆ་ཚང་ཅིག་དཀྱུས་གཅིག་ལ་མར་རྫོགས་པར་སྟོན་པའི་གཏམ་གཅིག་ལ་ཨ་ཆོས་ཕུང་གཅིག་ཟེར་ཡང་ན་སྐྱེ་མཆེད་ནས་མར་འགོ་ཚུགས་ནས་གཟུགས་གཟུགས་སྐྱེ་མཆེད་ནས་མར་འགོ་ཚུགས་ནས་མཐར་ག་རེ་ཆོས་སྐྱེ་མཆེད་རེད་བ་དེ་ཆ་ཚང་གི་གོ་རིམ་མཐར་ཆགས་སུ་སྟོན་པའི་ཆ་ཚང་མཇུག་རྫོགས་པར་སྟོན་པའི་ཨ་ཅིག་གི་གཏམ་གྱི་ཚོགས་ཅིག་ལ་ག་རེ་ཆོས་ཕུང་གཅིག་ཟེར་གི་རེད་ད་ཁམས་ཨ་ནན་ཁམས་འདུག་སེ་བའི་རེད་བྱ་རྒྱུ་རེད་ཟེར་བ་རེད་ད་ང་ཚོ་འདི་ན་ཡོང་གི་འདུག་ད་འདི་འདྲ་པོ་སྟོན་པའི་བརྒྱད་སྟོང་པ་དང་ད་ཁྱེད་རང་ཚོ་དེ་མང་པོ་ཀློག་ཚར་བ་ག་ཟེར། འབུམ་མང་པོ་ཀློག་ཡིན་ཙང་གཟུགས་རྣམ་པར་དག་གཟུགས་རྣམ་པར་དག་གཟུགས་ལ་ཁྱད་ཆོས་མང་པོ་ཞིག་བྱས་ཡང་སྒྲ་ལ་ཡང་ཁྱད་ཆོས་མང་པོ་ཞིག་དྲི་ལ་ཁྱད་ཆོས་མང་པོ་ཞིག་བྱས་འགྲོ་འདུག་མགོ་བཞི་བོའི་ཡོད་བྱོས་ང་ཚོས་ད་ལྟ་ཀློག་ཡོད་ན་མེད་ན་མགོ་སྟེ་བཞི་བཅུ་ཡོད་འོ་དེ་ཅི་ཇི་ལྟར་གཟུགས་རྣམ་པར་དག་སྒྲ་རྣམ་པར་ཡང་གཟུགས་ལ་ཡང་ཡང་མགོ་ནས་མར་འགོ་ཚུགས་ཡང་མགོ་ནས་མར་འགོ་ཚུགས་དེ་འདྲའི་གཏམ་གྱི་ཚོགས་རེ་རེ་རྫོགས་པའི་མཚམས་འདི་ལ་ག་རེ་རེད་ཆོས་ཕུང་གཅིག་ཟེར་གི་རེད་ད་འདི་མང་པོ་བྱ་གི་འདུག་གཟུགས་ལ་ཅིག་བྱས་གཟུགས་ལ་ཡང་ཚར་གཅིག་མར་ཡང་མགོ་ནས་མར་ཡང་ཅིག་བྱས་སྐོར་རྒྱག་འདུག་བ་འདི་འདྲ་པོ་ཅིག་གཏམ་གྱི་ཚོགས་རེ་རེ་རྫོགས་པ་ཅིག་ག་རེ་ཆོས་ཕུང་གཅིག་ཟེར་གི་རེད་འདི་ལ་གོ་ཡོད་ཟེར་གི་རེད་ཕུང་པོ་རེ་རེ་ནི་ཚིགས་སུ་བཅད་པ་གྲངས་ངེས་པ་ནི་ཨ་ཚིགས་ཚིགས་སུ་བཅད་པ་གྲངས་ངེས་པ་ནི་མེད་གྲངས་ངེས་པ་ཡོད་མ་ཚིགས་སུ་བཅད་པ་གྲངས་ངེས་པ་ཡོད་མ་རེད་མདོར་བསྡུ་ན་གཏམ་གྱི་ཚོགས་ཕུང་པོ་ལ་ཁྱད་གཞི་ཕུང་པོ་ལྔ་ལ་བྱས་ནས་གཏམ་གྱི་ཚོགས་གཅིག་རྫོགས་པ་ཅིག་ལ་ཆོས་ཕུང་གཅིག་ཁྱད་གཞི་སྐྱེ་མཆེད་བཅུ་གཉིས་བྱས་ནས་གཏམ་གྱི་ཚོགས་གཅིག་རྫོགས་ན་ཕུང་པོ་གཅིག་ག་ཟེར་ཆོས་ཕུང་གཅིག་ཁམས་ལ་བྱས་ནས་དེ་ག་ནང་བཞིན་འདི་ལ་གོ་མ་གཏོགས་ཚིགས་བཅད་གྲངས་མང་ཉུང་བཤད་ཡོད་མ་རེད། གྲངས་ངེས་པ་ནི་མེད་དོ་ཞེས་འཆད་དོ། འོ་ན་དེ་ཅིའི་ཕྱིར་བསྟན་ཞེ་ན། སྤྱོད་པ་རྣམས་ཀྱི་གཉེན་པོར་ནི་ད། ཚིགས་བཅད་ཁོ་ནས་ག་རེ་ཟེར་ན་གྲངས་མང་ཉུང་མ་བསྟན་ན། ད་ག་རེ་ཟེར་ན་ག་རེ་གོ་བསྟན་པས་ན་སྤྱོད་པ་རྣམས་ཀྱི་གཉེན་པོར་ནི་ཆོས་ཀྱི་ཕུང་པོ་མཐུན་པར་གསུངས་ཟེར་འདི་རེད། འདོད་ཆགས་དང་ཞེ་སྡང་དང་གཏི་མུག་ང་རྒྱལ་དང་ལྟ་བ་དང་ཐེ་ཚོམ་ལ་སོགས་པ། ཨ་ནི་ག་ཟེར་ན། ཉོན་མོངས་སྤྱོད་པ་ཐ་དད་པ་བརྒྱད་ཁྲི་བརྒྱད་ཁྲི་རྣམས་ཀྱི་གཉེན་པོ་ཆོས་ཀྱི་ཕུང་པོའང་དེ་དང་མཐུན་པར་གསུངས་སོ། འོ་འདི་རེད། འདུག་སེ་རེད་མ་གཏོགས་པའི་ཚིགས་བཅད་ཤོ་ལོ་ཀ་གྲངས་མང་ཉུང་ཁྱད་པར་བཤད་ཡོད་མ་རེད། ད་འདི་ཙམ་ག་ཟེར་ན། འདོད་ཆགས་ཀྱི་ད་གཉེན་པོ་འདི་ལ་འདི་འདྲ་ཞིག་ཞེ་སྡང་གི་གཉེན་པོ་འདུག་སེ་རེད་མ་གཏོགས། ཚིག་མང་ཉུང་ཁྱད་བཤད་ཡོད་མ་རེད་ཆོས་ཕུང་ཟེར་བ་འདི་རེད། དཔེར་འདོད་ཆགས་ལ་སོགས་ད་ང་ཚོས་སྐབས་དང་པོའི་རྣམ་པ་བརྗོད་པ་ཁ་ཅིག་གིས། འདོད་ཆགས། འདོད་ཆགས་ལྟ་བུའི་ཉོན་མོངས་གཅིག་གི་གཉེན་པོ་ཆ་ཚང་བ། སྟོན་པའི་ད་གཅིག་གི་གཏམ་གྱི་ཚོགས་གཅིག་ལ་ཆོས་ཕུང་གཅིག་ཟེར་འདིར་ལྟ། དཔེར་གཞི་འདོད་ཆགས་ལྟ་བུར་བྱ། འདོད་ཆགས་ཀྱི་ཕར་དང་པོ་དཔེ་གཅིག་འདོད་ཆགས་ཀྱི་ཉེས་དམིགས་མཐོང་བ་ནས་མཐར་འདོད་ཆགས་ས་བོན་དང་བཅས་པ་སྤང་ཡག་གི་གཉེན་པོ་ཆ་ཚང་བ་བསྟན་པ་སྦྱོར་དེ་ལ་ག་རེ་རེད་ཆོས་ཕུང་གཅིག་ཟེར། ད་ཞེ་སྡང་ལ་ཡང་ཕར་བྱས་ནས་དང་པོ་ཞེ་སྡང་གི་ཉེས་དམིགས་མཐོང། དེ་ནས་ཞེ་སྡང་མངོན་གྱུར་བ་ཉམས་སྨད། དེ་ནས་རིམ་པ་བཞིན་མཐར་ཞེ་སྡང་ས་བོན་དང་བཅས་པ་སྤང་བའི་ཨན་ཅིག་གི་གཉེན་པོའི་ལམ་ཡོངས་སུ་རྫོགས་པར་སྟོན་པའི་དེ་འདྲའི་གཞུང་གཅིག་ལ་ག་རེ་རེད་བ་ཚེ་ཞེ་སྡང་གི་གཉེན་པོ་ཨན་ཅིག་གི་ཆོས་ཕུང་གཅིག་ཟེར་གྱི་འདུག་སེ་བྱས་ཡོད་པ། སྐབས་དང་པོ་ན་འདི་ཡོད། ད་འདི་སྤྱོད་པ་རྣམས་ཀྱི་གཉེན་པོ་ཟེར་འདུག་སེ་བྱ་དགོས་རེད། འདི་བྱེད།

མར་དང། སྔར་གྱི་འདོད་པ་དང་པོ་དེ་བསལ་རེད་གཉིས་པོ་དེ་ཁོ་རང་འདོད་པ་རེད་བ་འདོད་པ་དང་པོ་དེ་བསལ་རེག། ཡང་དེ་བཞིན་ཅེས། སྔར་བཤད་པའི་ཕྱོགས་བསལ་བའི་ཕྱིར་སྔར་བཤད་པའི་ཕྱོགས་དེ་ག་རེ། ཁ་ཅིག་བསྟན་བཅོས་ཚད་ཅེས་ཟེར་འདོད་པ་དེ་བཀག་སོང་ཀ་དང་ཡག་པོ་འདུག་ཨ། ག་ཚོད་ཕུང་པོ་ཆོས་ཀྱི་ཕུང་པོ་ཟེར་དེ་ཁོ་ཚིགས་བཅད་གྲངས་མང་ཉུང་དང་ཨ་དེ་ནང་བཞིན་ཨ་ཅིག་གི་ལེའུ་དང་དེ་འདྲའི་སྐད་ཆ་མ་རེད། ད་འདོད་ན་ཉོན་མོངས་གཅིག་གི་གཉེན་པོ་ཐ་མོ་ཐོག་མར་ཉོན་མོངས་འདི་གར་སོང་ན་ཉེས་དམིགས་སུ་ལྟ་བའི་བློ་སྐྱེས་པ་ནས་མཐར་ཉོན་མོངས་དེའི་ས་བོན་སྤངས་པ་ཚུན་ཆད་ཀྱང་གཉེན་པོ་ཆ་ཚང་བར་སྟོན་པའི་ལྟ་བྱེད་ཀྱི་གཏམ་གྱི་ཚོགས་བྱིར་ག་ལ་རེ་ཆོས་ཕུང་གཅིག་རེད་ཟེར་དེ་འདྲ་བྱས་དུས་ཀྱང་ཆོས་ཕུང་བརྒྱད་ཁྲི་བཞི་སྟོང་རྩིས་ཏག་ཏག་ཡོང་གི་འདུག་བ། ཚིག་མང་ཉུང་དང་ཚིག་བཤད་ཕྱོགས་ལ་ཁག་དེ་ཁྱད་པར་ཡོད་པ་མ་རེད། ནི་སྒྲ་ནི་སྔར་བཤད་པའི་ཕྱོགས་བསལ་བའི་ཕྱིར་བསལ་བའི་ཕྱིར་རམ་ངེས་པར་བཟུང་བའི་དོན་རེད་ཅེས་གསུངས་ད་འདི་ཁོ་ན་ངེས་ཀྱི་རེད། དེ་མ་གཏོགས་པའི་གསུང་ཚུལ་གཞན་དག་འགྲིག་མ་རེད་ཟེར་ཡང་ཡང་འདི་རེད། ཞེས་རྒྱལ་པོའི་སྲས་འཆད་དོ། ལུགས་ཕྱི་མ་འདི་ནི་སློབ་དཔོན་རང་གི་ཡིན་ནོ་ཞེས་ཀྱང་ཁ་ཅིག་ཟེར་ད་ལུགས་ཕྱི་མ་འདི་ཟེར་བ་སྤྱོད་པ་རྣམས་ཀྱི་གཉེན་པོར་ནི་ཆོས་ཀྱི་ཕུང་པོ་མཐུན་པར་གསུངས་ལྟར་དེ། སློབ་དཔོན་རང་གི་ལུགས་དེ་རེད། ཡིན་ནའི་ད་ང་ཚོ་གྲུབ་མཐའ་གོང་མ། ལུགས་ཕྱི་མ་འདི་འཐད་ཀྱི་ཡོད་པ་མ་རེད། ད་གསེར་ཕྲེང་ན་ཐུན་མོང་དང་ཐུན་མོང་མ་ཡིན་པའི་ལུགས་གཉིས་བཞག་ཐུན་མོང་བའི་འདོད་ཚུལ་འདི་རེད། ཐུན་མོང་མ་ཡིན་པ་ཕྱི་མ་འདི་བཞག་དགོས་བ་མ་རེད། གླང་ཆེན་ས་ལ་རབ་བརྟན་བྱ་བ་ཡོད་བ། གླང་ཆེན་ས་ལ་རབ་བརྟན་གྱི་རྒྱབ་ཁལ་གཅིག་གིས་ཨ་སྣག་ཚས་བྲིས་པས་ཨ་ཅིག་ཆོས། ཨན་ཕུང་པོ་གཅིག་ཆོས། རྒྱབ་ཁལ་གཅིག་གི་སྣག་ཚ་ཡོངས་རྫོགས་ཀྱིས་བྲིས་པས་ཨན་ཆོས་གཅིག་ལ་ཨན་ཆོས་ཕུང་ཟིག་རེད། དེ་གྲུབ་མཐའ་ཐུན་མོང་མ་ཡིན་པའི་ལུགས་བཞག་རེད། ཐུན་མོང་བའི་ལུགས་དེ་དེ་རེད། ཐུན་མོང་དང་ཐུན་མོང་མ་ཡིན་པའི་སྐབས་ཕྱེ་སོང་ཟེར་ན་ཡོད་ཁྱེད་རང་ལྟ་ད། ད་འདི་ཐུན་མོང་བ་བྱས་དེ་རེད་རྩོད་པ་ནི་མི་ཆ། ཡང་གཅིག་ང་ཚོར་འདིར་ཡག་པོ་འདུག་ཨ། གླང་ཆེན་ས་ལ་རབ་བརྟན་གྱི་དེ། གཅིག་སྣག་ཚ་དེ་རྒྱབ་ཁལ་གཅིག་གི་བྲིས་ས་གླང་ཆེན་ས་ལ་རབ་བརྟན་ལ་སྟོབས་ཆེ་ཆུང་ཡོད་ཀྱི་རེད་བ་སྟོབས་ཆེ་བ་དང་ཆུང་བ་ཡོད་ཀྱི་རེད། འོ་དེ་ཡིན་ཙང་མཐའ་གཅིག་ཏུ་ངེས་པ་མེད་པས་སོ། ད་འདི་བྱས་ན་ཏག་ཏག་ཡོང་གི་འདུག་ཨ། ཆོས། བཅོམ་ལྡན་འདས་ཀྱིས་ཆོས་གསུང་དགོས་པ་དེའང་ཉོན་མོངས་གཉེན་པོའི་དབང་དུ་གསུངས་རེད་བ། དེ་མང་ཉུང་གི་ཁྱད་པར་སྐད་ཆ་མ་རེད་བ། གླང་པོ་ཆེ་པའི་རྒྱབ་ཁལ་གཅིག་གི་སྣག་ཚས་བྲིས་པ་སོགས་དང་མང་པོ་ཞེ་པོ་ཅིག་སྐད་ཆ་ཅིག་བཤད་ཀྱི་འདུག་ཨ། མང་པོ་ཡོད་མེད་སྐད་ཆ་མ་རེད་ད་ཉོན་མོངས་ཀྱི་གཉེན་པོ་ཏག་ཏག་འགྲོ་ཐུབ་ཀྱི་ཅིག། བྱས་ན་ཁོ་ཆོས་ཕུང་གི་ཏག་ཏག་ཅིག་སྡོད་དུ་ཐུབ་ཀྱི་འདུག་ཨ། མང་པོ་ཞེ་པོ་ཅིག་བྲིས་བཞག་པ་ཡིན་ནའི་ཁོ་ཆོས་ཀྱི། ག་ཟེར་ན། གླང་ཆེན་པའི་ས་ལ་རབ་བརྟན་གཉིས་གསུམ་གྱི་སྣག་ཚས་བྲིས་བཞག་པ་ཡིན་ནའི་ཆོས་ཀྱི་གཉེན་པོ་ཆེ། ཉོན་མོངས་ཀྱི་གཉེན་པོ་འགྲོ་མ་ཐུབ་ན། འདོད་པའི་བསྟན་བཅོས་བསྟན་བཅོས་རབ་ཏུ་འདྲིས། བྱ་རོག་སོའི་བསྟན་བཅོས་འདྲ་པོ་དེ་བྲིས་བཞག་པས་ཕན་གྱི་མ་རེད་བ། ཆོས་ཕུང་རེད་ཟེར་ན་འགྲིག་མ་རེད་བ། ད་གཙོ་བོ་ག་ཟེར་ན་ཉོན་མོངས་རེ་རེ་ད་ཐོག་མར་ཉེས་དམིགས་མཐོང་བ་ནས་མཐར་ས་བོན་སྤངས་པ་ཡན་ཆད་གཉེན་པོ་ཆ་ཚང། སྟོན་དེ་འདྲ་བྱས་ན་ཏག་ཏག་ག་རེ་ཟེར་ན་ཆོས་ཀྱི་ཕུང་པོ་ཕུང་པོ་ཟེར་ཀོ། ཉོན་མོངས་བརྒྱད་ཁྲི་བཞི་སྟོང་གཉེན་པོ་ཟེར་ཏག་ཏག་འགྲོ་གི་འདུག་བ། ད་འདི་གྲུབ་གྲུབ་མཐའ་གོང་མའི་ལུགས་དེ་རེད་གང་ཟེར་ན་འདི་གསེར་ཕྲེང་ན་འདི་གྲུབ་མཐའ་གོང་མའི་ལུགས་ཡིན་ཐུན་མོང་མ་ཡིན་པའི་ལུགས་ཡིན་ལབ་བཞག་འདུག་བ། ད་ཐུན་མོང་མ་ཡིན་པའི་ལུགས་དེ་ཡང་དེ།

ད་འདི་ཡང་སྤར་བ་འདྲ་མ་འདྲ་ཡོད་རེད། སྤང་བ་ཁ་ཅིག་ལ་དགུ་བཅུ་གོ་དགུ་དགུ་བཅུ་གོ་བརྒྱད་མ་གཏོགས་མེད་དེ་སྤར་མ་ཁ་ཅིག་ལ་བརྒྱ་དང་བཅུ་བདུན་དྲུག་ཡོད་ཁ་ཅིག་ལ་བརྒྱ་གཉིས་མ་གཏོགས་ཡོད་མ་རེད། སྤར་མ་འདྲ་མི་འདྲ་ཡོད་དུས་སྤར་མ་སྤར་རྒྱག་དུས་གང་ལ་ཡང་གཅིག་གི་པོ་ཏི་དེ་གཅིག་གི་ཆུང་བ་དུས་སུ་ཡང་ཆེན་པོ་བཟོས་པ་སོགས་ཡོང་གི་འདུག་བ་དཔེར་ང་ཚོ་ད་བོད་ལ་ཡོད་ན་ག་རེ་རེད་སྡེ་དགེ་སྤར་མ་ཟེར་ཡ་དེ་འདྲ་རྩེ་ཞོལ་བ་ཟེར་ཡ་དེ་འདྲ་སྣར་ཐང་སྤར་མ་ཟེར་སྤར་མ་འདྲ་གསུམ་ཞིག་ཁོ་ཚོའི་བཀའ་འགྱུར་དེ་ལ་པོ་ཏི་གྲངས་མི་མི་འདྲ་བ་ཡོད་རེད་ཁ་ཅིག་ལ་དགུ་བཅུ་གོ་བརྒྱད་རེད་ཁ་ཅིག་ལ་ནི་བརྒྱ་རེད་ཁ་ཅིག་ལ་བརྒྱ་དང་གསུམ་བཞི་རེད། ད་ང་ཚོས་དང་ལྡན་དུ་པོ་ཏི་འདི་ག་ཚོད་ཡོད་ན་ཁོ་དཔར་མ་འདི་དེ་ག་ཚོད་ན་ཁ་ཅིག་དཔར་རྒྱག་དུས་གང་ན་ཡང་ཉུང་ཉུང་འདུག་སོང་ཡང་པོ་ཏི་གཅིག་བཟོས་བཞག་དགོས་ཟེར་བ་དེ་དུས་གང་ལ་པོ་ཏི་ཉུང་འགྲོ་བ་རེད། ཁ་ཅིག་ཡང་པོ་ཏི་མཐུག་པོ་འདུག་སོང་ཡང་ཐུང་ག་ཚོད་ན་གཅིག་ཡང་གཉིས་བཟོས་བཞག་དགོས་ཟེར་བ་གྲངས་མི་ཉུང་མང་པོ་བར་གང་ན་ཡང་པོ་ཏི་བརྒྱ་ཚོད་ནམ་ཉིན་ཚན་ཚིག་བརྩི་གི་འདུག་བ་དེ་མི་འདུག་ཡོད་མ་རེད་བ་ད། ད་མེད་ཡང་ཉུང་ང་ད། ཆོས་ཀྱི་ཕུང་པོ་ཞེས་གཞན་དག་གཞན་ཨན་ལྷ་ཡུལ་དང་གནས་གཞན་དང་གཞན་ལ་བཞུགས་ཡོད་རེད་དེ་འགྲེལ་བཤད་རྒྱག་གི་འདུག་ཨ་དཔེར་ན་ང་ཚོ་ཅིག་ཡུམ་རྒྱས་འབྲིང་བསྡུས་གསུམ་ལྟ་བུ་ཡིན་ན་ཀླུ་ཡུལ་མ་ཅིག་ཀླུ་ཡུལ་མ་གདན་འདྲེན་ཞུས་མཐར་མགོན་པོ་ཀླུ་སྒྲུབ་ཡང་ཀླུ་ཡུལ་གདན་འདྲེན་ཞུས་ཡོད་རེད་བ་དེའི་ཐང་ཆུ་མགོན་པོ་ཀླུ་སྒྲུབ་ཀྱི་དཔེ་བཀའ་དྲིན་དེ་ནས་རྙེད་ཡོད་རེད་མ་གཏོགས་མགོན་པོ་ཀླུ་སྒྲུབ་མེད་ན་དེ་རྙེད་ཀྱི་ཡོད་ས་མ་རེད་བ་ཤེར་ཕྱིན་མདོ་སྡེ་རིན་པོ་ཆེ་གསང་སྔགས་ཆོས་ཀྱི་ཕུང་པོའི་སྙིང་པོར་དེ་རྙེད་ཡག་རྙེད་ཡག་ཡོད་ས་མ་རེད་ད་དེ་ཅིག་གཉིས་རེད་བ་དེས་ན་དེ་ད་དེ་དང་དེ་ནང་བཞིན་གྱི་ཨན་འཇིག་རྟེན་ཁམས་གཞན་དང་གཞན།

བོད་ཀྱི་སློབ་དཔོན་ཁ་ཅིག་ནི་འདོད་ཆགས་ལ་སོགས་པ་གསུམ་དང་ས་དེ་དག་ལ་ཆ་མཉམ་པའི་ཀུན་ནས་བསླང་བའི་སྤྱོད་པ་ཉི་ཁྲི་ཉི་ཁྲི་དང་སྟོང་སྟོང་ཡོད་པའི་དེའི་གཉེན་པོ་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་དེ་དག་ངམ་ཉམས་རྒྱུད་ལ་ཡང་དེ་རིག་པ་ཅིག་དཀོན་མཆོག་ཏཱ་ལ་ལའི་གཟུངས་ལས། སྟོང་ཕྲག་བརྒྱད་ཅུ་རྩ་བཞི་གང་ཡིན་པ་གང་ཡིན་པས་རྒྱལ་བ་གང་དག་འགྲོ་བའི་དོན་མཛད་པའི་ཆོས་ཀྱི་བྱེ་བྲག་སྒོ་མོ་དེ་དག་གིས་བསམ་པ་ཇི་བཞིན་འཇིག་རྟེན་སེམས་ཅན་འདུལ། ད་བྱས་ཙང་ད་འདི་གོ་ག་རེ་ཟེར་ན། དུག་གསུམ་བག་བྱ་ཡ་དེ་རིག་བྱ་ཞེས་དང། གློག་ཐོབ་ཀྱིས་ཞུས་པའི་མདོ་ལས་ཀྱང་དེ་ལྟར་གསུངས་པའི་ཕྱིར་ཞེས་ཟེར་རོ། ད་འདི་བོད་ཀྱི་མཁས་པ་དུག་གསུམ་དུག་གསུམ་གོས་བཏགས་ནམ་རྒྱུན་ང་ཚོའི་ཁ་ལ་འདི་འཇགས་བསྡད་འདུག་ག། དུག་གསུམ་ཆ་མཉམ་ཡིན་ན་ཅི་མང་པོ་ཅིག་ལ་ཡང་འདུག་ག། དེ་དག་ཀྱང་ཐེག་པ་ཐུན་མོང་དབང་དུ་བྱས་པ་ཡིན་བསྡད་འདུག་ག་ད། དེ་དག་ཡང་ཐེག་པ་ཐུན་མོང་དབང་དུ་བྱས་ཀྱི་ཐེག་ཆེན་པ་ལྟར་ན་ནི་བརྒྱད་ཁྲི་བཞི་སྟོང་དུ་ཡང་མ་འདུས་པ་ཟེར་དེ། ད་བརྒྱད་ཁྲི་བཞི་སྟོང་དེ་ཡང་ཐེག་པ་ཐུན་མོང་བ་རེད། ད་ཐུན་མོང་བ་ཡིན་ཐུན་མོང་མ་ཡིན་པས་ན་དེ་ལས་མང་གི་རེད། ད་འདི་གླང་ཆེན་ས་ལ་རབ་བརྟན་དཔེ་བྱ་ཡོད་ཀྱི་རེད་དེ། སློབ་དཔོན་ཆོས་ཀྱི་བཤེས་གཉེན་གྱིས་ཐེག་པ་བླ་ན་མེད་པའི་དབང་དུ་བྱས་ཏེ་ལྷ་ཡི་དབང་པོ་བསྡད་འདུག་ག།

ཤུགས་ཚད་ཤུགས་ཚད་འདི་ད་ཞེ་པོ་དཔེ་ཡོད་རེད་ཟེར་བ་ད་འདི་གླང་པོ་ཆེ་གཅིག་མང་པོ་ཞིག་དཔེ་བྱས་ན་གླང་པོ་ཆེ་ས་ལ་རབ་བརྟན་གྱི་ད་ཤུགས་ཚད་ལས་ཆེ་གི་རེད་ཟེར་དུས་ནས་ཡོད་ད་ག་ནས་གླང་པོ་ཆེ་རབ་བརྟན་གྱི་ཁུར་འོས་པའི་ཚེ་ཁོས་འཁྱོག་པའི་ཁུར་ཁལ་བའི་སྣག་ཚས་ནི་ཆོས་ཀྱི་ཕུང་པོ་གཅིག་བྲིས་པར་ནུས་སོ་ཞེས་གསུངས་འདི་ད་འདི་ཆ་ཚང་བྲིས་པའི་ཆོས་ཀྱི་ཕུང་པོ་གཅིག་ཟེར་གྱི་འདུག་བ་དེ་ལྟར་བྱས་ན་མདོ་དག་ལས་ཀྱང་ལྷས་བྱིན་གྱིས་གླང་པོ་ཆེ་ལྔ་སྟོང་གིས་ཁུར་བར་བྱ་བའི་གླེགས་བམ་རྣམས་ཁ་འདོན་དུ་བརྗོད་པར་བྱེད་དོ་ཞེས་གསུངས་པ་ཡང་རིགས་པར་འགྱུར་རོ་ཞེས་བཤད་པའི་ཕྱིར་ད་མདོ་དག་ལ་ག་རེ་ཟེར་ན་ལྷས་བྱིན་གྱིས་ག་རེ་ཟེར་ན་གླང་པོ་ཆེ་ལྔ་སྟོང་གིས་ཁུར

ཞེས་རིགས་པར་འགྱུར་ཞེས་བཤད་པའི་ལྟར་ཏེ་གསེར་ཕྲེང་གི་ད་ཞིབ་པོ་ཅིག་བཀོད་ཤག། གསེར་ཕྲེང་ན་ཐུན་མོང་ཐུན་མོང་མིན་པའི་ལུགས་གཉིས་ཤེས་ཞེས་པ། ཡང་དེ་ཅེས་བཤད་པའི་ཕྱིར་རོ། ཅེས་ད་དྲིན་ལན་བསབ་པའི་མདོ་ལས་ཀྱང་ལྷས་བྱིན་གྱིས་ཨང་ག་རེ་ཟེར་ན་མདོ་སྡེ་སྤོས་ཀྱི་གླང་པོ་ཆེའི་ཁལ་དྲུག་ཁྲི་སྙེད་ཁ་འདོན། ཤེས་ཞེས་གསུངས་པའི་ཕྱིར། ཡང་དག་ཕལ་ཆེར་བཞག་ངོ་འདྲ་བ། མ་གཞི་འདི་བར་དུ་ཀློག་ཤེས་ན་འགྲིག་འདུག་ད་འདི་མ་གོ་ཡ་མི་འདུག་ཨ་འདིའི་ནང་དོན་ང་ཚོ་གོ་ཉུང་ཉུང་ཅན་ཡང་རེད། གལ་ཏེ་ཆོས་ཀྱི་ཕུང་པོ་འདི་ལྟར་བསྡད་འདུག་ཨ་གལ་ཏེ་ཆོས་ཀྱི་ཕུང་པོ་འདི་སྙེད་ཅིག་གསུངས་ན་འདི་དག་ད་ལྟ་གླིང་འདི་ན་མི་སྣང་བས་གང་ན་བཞུགས་ཅེ་ན་ཟེར་བ་འོ་འདི་འདུག་ག། གང་ན་བཞུགས་ཅེ་ན་སློབ་དཔོན་ཆོས་ཀྱི་བཤེས་གཉེན་ཁ་ཅིག་ནི་འཇིག་རྟེན་ཁམས་གཞན་ན་ཡང་རྣམ་པར་ཆོས་ཀྱི་ཞིང་དག་ཕལ་ཆེར་ནི་ཀླུ་རྣམས་ཀྱི་གནས་ན་ཡོད་དེ། ད་ཀླུ་རྣམས་ཡོད་པ་འདི་ཕལ་ཆེར་བདེན་པ་ཡིན་ས་རེད། ག་རེ་ཟེར་ན་མགོན་པོ་ཀླུ་སྒྲུབ་ཆ་ཚང་འཁྱེར་ཐུབ་ངེས་བ་མ་རེད་ཟེར་གྱི་འདུག་ད་འདི་ནས་གནད་འགག་ཆེ་བ་རབ་སྟེ་ཡ་ཧོ་ལ་གདན་འདྲེན་ཞུས་སུ་ཟེར་སོ་ཞེས་ཀླུ་ཡི་ག་རེ་ཟེར་ན་ཀླུ་ལ་ཕར་ཆོས་མང་པོ་ཞིག་གསུངས་ཀླུ་ཡི་གི་ད་རྒྱལ་པོ། དེ་ཡིན་པ། ལུས་འབོགས་སུ་བྱས་རེད། ད་གང་དྲན་མ་ཟེར། གོང་འོག་ལ་ཆོས་བཞི་པོ་གསུངས་ད་ཆོས་གསུང་ཆོས་ཀྱི་ད་གང་གསུངས་འདི་རེད་འདི། ང་གསུང་ཆོས་ད་ཅིག་གནང་ཙང་ཡོན་སུ་བྱོ་རེད་པ་ད་དེ་ཡོན་གྱི་ཚུལ་དུ་ཨ་ནི་མགོན་པོ་ཀླུ་སྒྲུབ་འདི་གནང་རེད་ཟེར་འདུག་ཁ་སང། ཤེར་ཕྱིན་མདོ་སྡེ་རིན་པོ་ཆེ་དེ་ཡང་མགོན་པོ་ཀླུ་སྒྲུབ་ད་ཡོན་གྱི་ཚུལ་དུ་དེ་གནང་བ་རེད། ད་དེ་མ་ཡིན་མང་པོ་ཡོད་ས་རེད་པ། གཞན་ཕལ་ཆེ་བ་ཀླུ་ན་གནས་ན་སྤྱོད་དེ་ཀླུ་ཡི་གནས་ན་སྤྱོད་དེ་སློབ་སྤྲིངས་ལས་བསྟན་པ་རིན་ཆེན་མཆོག་དང་བཟང་ལ་ཕམ་མེད་པ། རྣམ་པར་དག་ཚུལ་གང་ཡིན་ཀླུ་མགོ་གདེངས་ཀ་ཅན་ཆེན་པོ་རྣམས་ཀྱི་གཙུག་གི་རྒྱན་བཞིན་གུས་མནོས་ནས་ས་ཡི་གཏིང་ན་གནས་པའི་རབ་རིབ་སེལ་བར་མཛད། ཞེས་བཤད་པས་སོ།

སྤྲང་པོ་ཉི་མའི་དངོས་གྲུབ་ལ་སོགས་པ་ཡང་དག་བསྡུས་པའི་གཞི་ཉམས་པར་བྱས་པས་ཕལ་ཆེར་ནུབ་ལ། སྤྲང་པོ་ཉི་མའི་དངོས་གྲུབ་ལ་སོགས་པ་ཡང་དག་པར་བསྡུས་པའི་གཞི་ཉམས་ད་དེ་བརྗོད་ཟེར་བ། དེ་བསྟན་པ་བཤིག་མི་གཉིས་བྱུང་འདུག་ཨ། བསྟན་པ་ཉམས་པར་བྱས་ཕལ་ཆེར་ནུབ་ཚར་རེད། བཞུགས་པ་རྣམས་ཡང་མ་ཚང་བ་ཡོད་པས་མཐའ་དག་མི་སྣང་ངོ་ཞེས་བཤད་དོ་ད་དེ་གསུངས་ཚུལ་གཅིག་རེད་འདུག་དེའི་ཚེ་བསྟན་པ་ནུབ་ཡིན་ཙང་ཨ་ཕལ་ཆེར་ཉམས་ཚར་རེད། ད་མ་ཚང་བ་གཅིག་ཡོད་རེད་ཨ་མཐའ་དག་ཚུལ་གཅིག། བསྡུ་ཐུབ་ཡོད་མ་རེད་ཟེར་གསུང་གི་རེད་ཤག་སློབ་དཔོན་རྒྱལ་པོའི་སྲས་ཀྱིས་ནི། ཊཱི་ཀ་ལས་ཀྱང་ཆོས་ཀྱི་ཕུང་པོ་དེ་དག་ནུབ་སྟེ་གཅིག། འདི་གཅིག་པུ་ལུས་སོ་ཞེས་དང། ཨཱ་ནི་ག་ཟེར་ན། རྒྱུ་དྲུག་ཚང་བ། རྒྱུ་དྲུག་ཚང་བ་སྟོན་པའི། མདོ་འདི། མདོ་ནི་ནུབ་སྟེ་རྒྱུ་དྲུག་ཚང་བ་སྟོན་པའི། མདོ་འདི་ནི། ནུབ་སྟེ། དེ་དག་གཅིག་ལས་འཕྲོས་པའི་ཕུང། ལུང། ཆོས། དེ་དག་གཅིག་ལས་འཕྲོས་པའི། ལུང་ཆོས་བརྒྱ་ཡི་བར་དུ་སྟོན་པར་འགྱུར་བ་ལས་ད་ལྟ་བཅུ་ཡི་བར་སྟོན་པར་སྣང་ངོ་ཞེས་འཆད་དོ། ད་གང་ལྟར་ཡང་འཇིག་རྟེན་ཁམས་གཞན་ལ་གཞན་བཞུགས་ཟེར་ལན་རྒྱག་གོ་ཡོད་ཟེར་མང་ཆེ་བ་འདི་ལ་གོ་ཐུག་བ་ཡང་ན་ནུབ་རེད་ཟེར་ཡང་ན་འཇིག་རྟེན་ཁམས་གཞན་དང་གཞན་ལ་བཞུགས་ཡོད་རེད་ཟེར་ཅིག་ད་ཕལ་ཆེར་ཀླུ་ཡུལ་བཞུགས་ཟེར་ཟེར་ཅིག་ད་ཀླུ་ཡུལ་མང་པོ་ཡོད་ཟེར་བ་ཇོ་མོ་ཀླུ་ཡུལ་འགྲོ་ཐུབ་ན་རེད་པ་གཞན་ད་ནོར་བུ་རབ་ཏུ་འདྲི་གསེར་དང་དངུལ་དེ་འདྲ་ཅིག་ལོག་མ་བསྡེབས་བྱས་ད་ཆོས་ཀྱི་ཕུང་པོ་འདི་འདྲ་ཡོད་ན་འཁྱེར་ཤོག་ཟེར་དགོས་རེད་དེ་ཡང།